གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བཅུ་གཅིག་མགོ་ཟླ་བའི་ཚེས་པ་བཅུ་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་བདུན་རེས་གཟའ་ལྷག་པའི་དགོང་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་འདི་བཞིན་ལྷུན་གྲུབ་ཚེ་རིང་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། ད་རིང་གི་ལས་རིམ་ཁག་གི་ཐོག་མར་གནས་མཆོག་རྡོ་རྗེ་གདན་ལ་དཔལ་ས་སྐྱ་སྨོན་ལམ་ཚོགས་ཆུང་གིས་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་མའོ་ཙེ་ཏུང་གི་དུས་སྐབས་སུ་བོད་ཀྱི་སྲིད་དཔལ་རིག་གསུམ་ཆེས་སྡུག་ཤོས་ཀྱི་གནས་སུ་ལྷུང་ཡོད་པ་འབྲེལ་ཡོད་ཉམས་ཞིབ་པས་འགྲེལ་བརྗོད་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དང་མཇུག་ཏུ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ལ་སངས་རྒྱས་ཀྱི་བསྟན་པ་ཡུན་གནས་ཐུབ་རྒྱུར་བསྟན་འཛིན་གྱི་སྐྱེས་ཆེན་དམ་པ་རྣམས་སྐུ་ཚེ་ཞབས་པད་བརྟན་རྒྱུར་རག་ལུས་ཡོད་པར་སོང་བས་ས་སྐྱ་སྨོན་ལམ་ཚོགས་ཆུང་གིས་ས་སྐྱ་གོང་མ་རིན་པོ་ཆེ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་པའི་སྐོར་གནས་མཆོག་རྡོ་རྗེ་གདན་ནས་པདྨ་དངོས་གྲུབ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་སྙན་སྒྲོན་ཞུས་པ་ཡིན། སངས་རྒྱས་ཀྱི་བསྟན་པ་ཡུན་གནས་ཐུབ་རྒྱུ་བསྟན་འཛིན་སྐྱེས་ཆེན་དམ་པ་རྣམས་སྐུ་ཚེ་ཞབས་པད་བརྟན་རྒྱུར་རག་ལུས་ཡོད་པར་སོང། ས་སྐྱའི་སྨོན་ལམ་ཚོགས་ཆུང་ནས་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་གནང་སོང། བླ་མའི་སྐུ་ཚེ་བརྟན་པ་དང་བསྟན་པ་རྒྱས་པར་བྱིན་གྱིས་རློབས། ཟླ་བ་འདིའི་ཕྱི་ཚེས་ཉེར་རྩ་ལྔ་ཉིན་ནས་དབུ་འཛུགས་ཀྱིས་ཉིན་བཅུའི་རིང། གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་ཤིང་དྲུང་དུ་དཔལ་ས་སྐྱའི་འཇིག་རྟེན་ཞི་བདེ་སྨོན་ལམ་ཐེངས་སུམ་ཅུ་སོ་གཉིས་པ་འཚོགས་བཞིན་པ་དང་བསྟུན་ནས། ལོ་ལྟར་ནང་བཞིན་གྱི་འདི་ལོ་ཟླ་བ་འདིའི་ཕྱི་ཚེས་ཉེར་རྩ་བདུན་ཉིན། སྨོན་ལམ་ཚོགས་ཆུང་ནས་ས་སྐྱ་བ་ཡོངས་ཀྱི་ཚབ་ཞུས་ཏེ་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་བསྟན་པ་དང་འགྲོ་བའི་དོན་དུ་སྐུ་ཚེ་ཞབས་པད་བརྟན་པའི་བརྟན་བཞུགས་བསྟར་འབུལ་ཞུས་གནང་སོང། དེའི་སྐོར་ས་སྐྱ་སྨོན་ལམ་ཚོགས་ཆུང་གི་དྲུང་ཆེ། རྒན་བསོད་ནམས་རིན་ཆེན་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ།
སྤྱི་བཏང་གི་ད་བླ་མ་སྐུ་ཚེ་ཞབས་པད་བརྟན་དགོས་ཡ་དེ་ད་ལྟ་གི་དུས་ཚོད་ལྟ་བུ་ཅིག་ལ་མཚོན་པ་ཡིན་ན་དཔེ་མི་སྲིད་ཀི་གལ་ཆེན་པོ་རེད་ཅེས་མཚོན་བསྡད་ཀི་ཡོད་རེད། གང་ཡིན་ཟེར་ན་བླ་མ་རྣམ་པ་སྐུ་ཚེ་ཞབས་པད་བརྟན་བསྡད་པ་ཡིན་པ་ཡིན་ན་བླ་མ་རྣམ་པ་གི་ཐུགས་ཀྱི་གསང་བ་ཚང་མ་ང་ཚོ་བསྟན་པ་དེ་བཞུགས་བསྡད་ཡོད་པ་ཡིན་པ་སོང་ཙང་བསྟན་པ་དེ་གནས་པ་དག་ཅིག་ཆགས་ཀི་ཡོད་རེད་དེ་སོང་ཙང་ད་ལྟ་གི་དུས་ཚོད་ལྟ་བུ་ཅིག་ལ་མཚོན་ན་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་རེད་ད་ནང་བཞིན་གི་སྐྱབས་མགོན་གོང་མ་ཁྲི་ཆེན་རྡོ་རྗེ་འཆང་རེད་ད་ནང་བཞིན་གི་བསྟན་བདག་བླ་ཆེན་སུ་འདྲ་ཅིག་ཡིན་པ་ཡིན་ན་སྐུ་ཚེ་ཞབས་པད་བརྟན་དགོས་ཡ་དེ་ཧ་ཅང་གི་གནས་སྟངས་ཆེན་པོ་རེད་དེ་སོང་ཙང། རྩ་བའི་སྐུ་ཚེ་ཞབས་པད་བརྟན་དང་མ་བརྟན་ཟེར་ཏེ་བརྟན་བཞུགས་ཕུལ་དང་གསོལ་བ་བཏབ་དགོས་ཡ་དེ། ང་རང་ཚོའི་ཆོས་ཀྱི་གཞུང་ལུགས་ཀྱི་སྟེང་ནས་གལ་ཆེན་པོ་ཅིག་བརྩི་གི་ཡོད་རེད་དེ་སོང་ཙང་ང་རང་ཚོ་སྔོན་ནས་ད་ལོ་རེ་བཞིན་དུ། སྐུ་ཚེ་ཞབས་པད་བརྟན་ཡ་གི་ཆེད་དུ་ང་ཚོ་རྒྱུན་གཏན་གསོལ་འདེབས་ཞུ་གི་ཡོད་རེད། ད་ལན་གོང་མ་རིན་པོ་ཆེ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་པའི་ལྷན་ཚོགས་དེའི་ཐོག། ས་སྐྱ་གོང་མ་ཁྲི་འཛིན་བཞི་བཅུ་ཞེ་གསུམ་པས་དབུས་པའི་རྒྱ་བལ་འབྲུག་གསུམ་གྱི་ནང་ཡོད་པའི་ས་སྐྱའི་དགོན་ཁག་བཞི་བཅུ་ཞེ་བདུན་གྱི་བླ་སྤྲུལ་མཁན་པོ་དང། གཞན་ཡང་དད་ལྡན་སེར་སྐྱ་མི་མང་བཅས་ཁྱོན་མི་གྲངས་བརྒྱད་སྟོང་ནས་དགུ་སྟོང་ཡས་མས་ཤིག། ལྷན་འཛོམས་ཀྱི་ཐོག་གནས་བརྟན་ཕྱག་མཆོད་སྒོ་ནས་བརྟན་བཞུགས་བསྟར་འབུལ་ཞུས་གནང་སོང། ཡང་སྐབས་དེར་སུད་ཙེར་ལན་ནས་ཕེབས་པ་བསོད་ནམས་སྟོབས་རྒྱལ་ལགས་ཀྱིས་གསུང་ན། བསྟན་པ་རྒྱས་པ་དང་འགྲོ་བ་བདེ་བ། དེ་བཞིན་བོད་དོན་བདེན་མཐའ་གསལ་ཐབས་སོགས་ཀྱི་ཆེད་དུ་དམིགས་ཏེ།

རང་བཙན་ཐོབ་པ་དང་འགྲོ་བ་སེམས་ཅན་ཚང་མ་རྫོགས་པའི་སངས་རྒྱས་གོ་འཕང་ཐོབ་ཡ་ལ་དཔེ་མི་སྲིད་གལ་ཆེན་པོ་ཆགས་ཀི་རེད་ལ།
དཔལ་ས་སྐྱའི་འཇིག་རྟེན་ཞི་བདེའི་སྨོན་ལམ་ཆེན་མོ་དེ་ནི་གཙོ་བོ་འཛམ་གླིང་ནང། ནད་མུག་འཁྲུག་རྩོད་ཞི་བ་དང་འཕྲལ་ཡུན་རེ་འབྲས་གེགས་མེད་ཆོས་བཞིན་འགྲུབ་རྒྱུ་སོགས་ཀྱི་ཆེད་དུ་དམིགས་ཏེ། སྨོན་ལམ་ཆེན་མོ་འཚོགས་གནང་བཞིན་པ་རེད། དེའི་སྐོར་ས་སྐྱའི་སྨོན་ལམ་ཚོགས་ཆུང་གི་ཚོགས་གཞོན། མཁན་པོ་ཨ་བསྟན་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་གསུང་དོན་ལ། སྤྱིར་བཏང་མི་མང་གི་ཁྲོད་ནས་མང་པོ་རེད་ལ་ད་ཕར་ཚུར་བསྡོམས་པས་གི་མི་སྟོང་ཕྲག་ཕལ་ཆེར་བརྒྱད་དགུ་དེ་འདྲ་སླེབས་ཡོད་རྒྱུ་རེད། དེ་ནས་སྤྱིར་བཏང་ས་སྐྱ་པའི་ཆོས་བརྒྱུད་འཛིན་མཁན་གི་ཞབས་སེ་མང་པོ་ཅིག་ཕེབས་ཡོད་རེད་ལ་དེ་ཙམ་མ་ཟད་པར་དུ་ཡིད་བཞིན་ནོར་བུ་ན་ཕེབས་དེ་དུས་དེ་ལ་བརྟེན་པས་གི་མི་མང་པོ་ཕེབས་འདུག་བ་ལ། འོ་དེ་འདྲ་ཅིག་རེད་དེ་ནས་ང་ཚོ་སྨོན་ལམ་དེ་ཏ་རིག་ཉི་ཤུ་རྩ་ལྔ་ནས་ག་ཚོད་སྤྱི་ཟླ་བཅུ་གཉིས་པའི་ཏ་རིག་ཉི་ཤུ་རྩ་ལྔ་ནས་འགོ་བཙུགས་ཏ་རིག་གསུམ་ཚར་འགྲོ་གི་རེད། ཉི་མ་བཅུ་ལ། སྤྱིར་བཏང་ད་འདི་ཐེངས་སུམ་ཅུ་སོ་གཅིག་རེད་སྨོན་ལམ་ཐེངས་སུམ་ཅུ་སོ་གཉིས་པ་རེད། ལོ་རྟག་པར་རེ་ཤེས་ཉི་མ་བཅུ་རེ་འཚོགས་ཡོད་རེད། དེ་ལས་ད་འདོན་རྒྱུ་གཙོ་བོ་དེ་བཟང་པོ་སྤྱོད་པའི་སྨོན་ལམ་འཇམ་དཔལ་མཚན་བརྗོད་ཨ་ནི་གནས་བརྟན་ཕྱག་མཆོད་ཨ་ནི་སྒྲོལ་ཆོག་ད་ལོ་རྟག་པར་དེ་འདྲ་ཅིག་འདོན་རྒྱུ་རེད་ལ། དེ་མིན་གནས་མཆོག་རྡོ་རྗེ་གདན་དུ་དགུན་དུས་སུ་ཆོས་བརྒྱུད་ཁག་གི་སྨོན་ལམ་ཆེན་མོ་འཚོགས་བཞིན་པ་ལྟར། འདི་ཚེས་ཉི་ཤུ་རྩ་དྲུག་ཉིན་ནས་དབུ་འཛུགས་ཀྱིས་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ

སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་སྣེ་ལེན་ཞུས་ནས་སྐུ་ཚབ་དོན་གཅོད་ཁང་གི་ལས་འགན་དང་དམིགས་ཡུལ་ཉེ་ལམ་ལས་དོན་ཇི་བརྩམས་སོགས་ཀྱི་སྐོར་ངོ་སྤྲོད་གནང་བ་དང་སྦྲགས་སྐུ་ཚབ་དོན་གཅོད་མཆོག་གིས་བོད་ཀྱི་ཆབ་སྲིད་བཙོན་ཟུར་སྐུ་ཞབས་མགོ་ལོག་འཇིགས་མེད་ལགས་ཀྱིས་བློས་གཏོང་ཆེན་པོ་གནང་སྟེ་བོད་ནང་གི་བོད་མི་རྣམས་ཀྱི་འབོད་སྒྲ་ཁག་ཇེ་ཆེར་སྤེལ་བ་དང་བོད་ཀྱི་བདེན་དོན་ཆེད་ཕྱག་ལས་གནང་རྒྱུའི་ཆོད་སེམས་བརྟན་པོ་དང་ཤུགས་ཆེ་ཡོད་པ་ཁག་ལ་བཀའ་དྲིན་བསམ་ཤེས་དང་ཡི་རངས་བསྔགས་བརྗོད་དེ་བཞིན་ཐུགས་རྗེ་ལེགས་འབུལ་ཞུས་གནང་འདུག། བོད་ཀྱི་ཆབ་སྲིད་བཙོན་ཟུར་སྐུ་ཞོགས་མགོ་ལོག་འཇིགས་མེད་ལགས་ཀྱིས་རྒྱ་ནག་གི་རྒྱལ་ས་པེ་ཅིང་ནང་ཕྱི་ལོ་ཉིས་སྟོང་བརྒྱད་ལོར་རྒྱལ་སྤྱིའི་ཨོ་ལིམ་པིག་རྩེད་འགྲན་སྐབས་དོན་གྲུབ་དབང་ཆེན་ལགས་ཀྱི་ལྷན་དུ་འཇིགས་བྲལ་ཞུ་བའི་བོད་ནང་གི་དངོས་ཡོད་གནས་སྟངས་སྐོར་གྱི་གློག་བརྙན་བཟོ་སྐྲུན་གནང་བར་བརྟེན་ནས་ཁོང་དང་དོན་གྲུབ་དབང་ཆེན་ལགས་རྣམ་གཉིས་རྒྱ་ནག་གཞུང་གིས་འཛིན་བཟུང་བཙོན་འཇུག་ཞུས་པ་དང་ཁོང་བཙོན་འཇུག་ཞུས་ནས་སྡུག་སྦྱོང་མནར་གཅོད་བཏང་བའི་ཐ་མར་གློད་བཀྲོལ་ཐོབ་ན་ཡང་སྡང་ཟུག་ཆེན་པོ་བྱས་པའི་རྐྱེན་གྱིས་བོད་ནས་བཙན་བྱོལ་དུ་བྲོས་བྱོལ་དུ་ཕེབས་པ་ཞིག་ཡིན་པས་ཁོང་སྐུ་སྒེར་གྱི་ལོ་རྒྱུས་དང་རྒྱ་ནག་གི་བཙན་དབང་འོག་གི་བོད་ཀྱི་སྐོར་གནས་ཚུལ་གཏིང་ཟབ་མཁྱེན་རྟོགས་ཡོད་པ་ཞིག་ཡིན་པ་རེད། ཁོང་བཙན་བྱོལ་དུ་ཕེབས་པའི་རྗེས་སུ་ཡང་བོད་དོན་ཆེད་འཐབ་རྩོད་མུ་མཐུད་ནས་གནང་བཞིན་ཡོད་སྟབས། ཁོང་ནི་འཛམ་གླིང་ནང་བོད་དོན་འཐབ་རྩོད་ཆེད་ཨ་མི་རི་ཀ་གཙོས་པའི་འཛམ་གླིང་གི་རྒྱལ་ཁབ་མང་པོའི་ནང་བོད་དོན་ཆེད་བཀའ་མོལ་དང་གྲོས་ཚོགས་ཀྱི་གསན་ཞིབ་ཁག་ནང་མཉམ་ཞུགས་གནང་མྱོང་ཡོད་པ་ཞིག་ཡིན་པ་རེད། བོད་ཀྱི་ཆབ་སྲིད་བཙོན་ཟུར་སྐུ་ཞོགས་མགོ་ལོག་འཇིགས་མེད་ལགས་ཀྱིས་སྙིང་སྟོབས་ཆེན་པོའི་སྒོ་ནས་བོད་དོན་འཐབ་རྩོད་མུ་མཐུད་ནས་གནང་བཞིན་པར་བརྟེན་ནས་འདི་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་བདུན་ཉིན་འདི་ག་ཨ་མི་རི་ཀའི་རྒྱལ་ས Washington ནང་ཡོད་པའི NED ཞེས་ཨ་རིའི་མང་གཙོ་འཕེལ་རྒྱས་བསྟི་གནས་ཁང་གིས་མང་གཙོའི་གཟེངས་རྟགས་ཀྱང་འབུལ་ལམ་ཞུས་ཡོད་པ་རེད། ཡང་ཨ་མེ་རི་ཀའི་ནུབ་བྱང Washington མངའ་སྡེའི་གྲོང་ཁྱེར Seattle ནང་གི་དྭང་བླངས་བོད་དོན་ཞུ་གཏུག་པ་རྣམས་ཀྱིས་གྲོས་ཚོགས་འཐུས་མི Rick Larsen ལགས་ནས་བོད་དོན་ཁྲིམས་འཆར་ལ་རྒྱབ་སྐྱོར་གནང་དགོས་སྐོར་དྲ་རྒྱ་ཐོག་ཁོང་གི་ལས་བྱེད་པའི་ལྷན་དུ་མཇལ་འཕྲད་ཞུ་སྐབས་འབོད་སྐུལ་གནང་འདུག། དེ་ཡང་ཨ་རིའི་ནུབ་བྱང་མངའ་སྡེ Washington ནང་གི་གྲོང་ཁྱེར Seattle ནང་གི་དང་བླངས་བོད་དོན་ཞུ་གཏུག་གནང་མཁན་གྱི་ཚོགས་མི་བློ་བཟང་བསྟན་འཛིན་ལགས་ཀྱིས་ཨ་རིའི་གྲོས་ཚོགས་འཐུས་མི Rick Larsen ལགས་ཀྱི་ལས་བྱེད Jessica Corbman ལགས་དང། JZ Golden རྣམ་གཉིས་དྲ་རྒྱ་བརྒྱུད་ནས་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གཉིས་ཉིན་མཇལ་འཕྲད་ཞུས་ནས་བོད་དོན་ཁྲིམས་འཆར་ལ་རྒྱབ་སྐྱོར་གནང་སྐྱོང་ཡོང་བའི་འབོད་སྐུལ་ཞུས་འདུག། དེ་ནི་ཨ་རིའི་མངའ་སྡེ Washington ནང་གི་དྭང་བླངས་བོད་དོན་ཞུ་གཏུག་ཚོགས་པས་མངའ་སྡེ་དེའི་ནང་ཨ་རིའི་གྲོས་ཚོགས་འཐུས་མི་བཅུ་ཡོད་པ་རྣམས་ལ་བོད་དོན་ཞུ་གཏུག་གནང་རྒྱུའི་ཆ་ཤས་ཤིག་ཡིན་པ་དང་ད་བར་ཨ་རིའི་གྲོས་ཚོགས་འཐུས་མི་ལྕམ Pramila Jayapal ལགས་དང Adam Smith ལགས། Suzan DelBene ལགས་དང Rick Larsen ལགས། Kim Schrier ལགས་དང Marie Gluesenkamp Perez ལགས་བཅས་དང་ཁོང་རྣམས་ཀྱི་ལས་བྱེད་རྣམ་པའི་ལྷན་དུ་མཇལ་འཕྲད་ཀྱིས་འབོད་སྐུལ་གནང་ཟིན་འདུག་ལ་བདུན་ཕྲག་ཁ་ཤས་རྗེས་སུ་གྲོས་ཚོགས་འཐུས་མི་གཞན་རྣམས་དང་མཇལ་འཕྲད་ཞུས་ནས་བོད་དོན་ཁྲིམས་འཆར་ལ་རྒྱབ་སྐྱོར་ཡོང་བའི་འབོད་སྐུལ་ཞུ་འཆར་འདུག་བློ་བཟང་ཚེ་རིང་ལགས་ཀྱིས་སྐབས་དེར་ཨ་རིའི་གྲོས་ཚོགས་འཐུས་མི Rick Larsen ལགས་ཀྱི་ལས་བྱེད་རྣམ་གཉིས་ལ་ཐུགས་རྗེ་ཆེ་ཞུས་པ་དང་འབྲེལ། བོད་ཀྱི་བདེན་མཐའ་གསལ་ཐབས་ཀྱི་བོད་དོན་ཆེད་ཀྱི་ཁྲིམས་འཆར་ཨང། HR། ལྔ་བརྒྱ་སུམ་ཅུ་སོ་གསུམ་ལ་རྒྱབ་སྐྱོར་གནང་དགོས་པའི་འབོད་སྐུལ་ཞུས་པ་དང་ཁྲིམས་འཆར་དེ་ནི་འདི་ལོའི་སྤྱི་ཟླ་བཅུ་གཅིག་པའི་ནང་ཨ་རིའི་གྲོས་ཚོགས་འོག་མའི་ཕྱི་དྲིལ་ལས་དོན་ཚོགས་ཆུང་གིས་བཀའ་འཁྲོལ་གནང་ཟིན་པ་ཞིག་ཡིན་པ་རེད། ད་དུང་ཁོང་གིས་བོད་དང་ཨ་མི་རི་ཀ་གཉིས་བར་གྱི་འབྲེལ་ལམ་གལ་ཆེ་ཡིན་པ་དང་རྩ་བའི་གོང་ཞུས་ཁྲིམས་འཆར་ལ་ཨ་རིའི་སྲིད་དོན་ཚོགས་པ་ཆེ་གྲས་གཉིས་ཀས་རྒྱབ་སྐྱོར་གནང་ཡོད་པ། མངའ་སྡེ་དེའི་ནང་བོད་མི་གཞིས་སྤོ་གནང་བའི་ལོ་རྒྱུས་སོགས་སྙན་སེང་ཞུས་པ་མ་ཟད་བོད་མི་རྣམས་ཀྱིས་གྲོས་ཚོགས་འཐུས་མི་ཁོང་དང་ལས་བྱེད་རྣམས་ཀྱི་ལྷན་དུ་མཇལ་འཕྲད་གནང་འདོད་ཡོད་སྐོར་ཞུས་འདུག། ཨ་རིའི་གྲོས་ཚོགས་འཐུས་མི་རིག་ལར་སན་ལགས་ཀྱི་ལས་བྱེད་ཇེ་སི་ཀ་ཁོབ་མེན་ལགས་ཀྱིས་གྲོང་ཁྱེར་ཨིད་མོནད་དང་ལིན་ཝུད། Everett། བཅས་ནང་བོད་མི་གནས་བཞུགས་གནང་གི་ཡོད་པ་མཁྱེན་རྟོགས་བྱུང་བར་དགའ་ཚོར་སྐྱེས་པ་དང་ཁོང་གིས་ཀྱང་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་མི་རྣམས་དང་མཇལ་འཕྲད་གནང་འདོད་ཡོད་སྐོར་གསུངས་འདུག་ཡང་ལས་བྱེད JZ Golden ལགས་ཀྱིས་བློ་བཟང་ཚེ་རིང་ལགས་ནས་དུས་ཚོད་བཏོན་གནང་སྟེ་ཁོང་གི་ཡིག་ཚང་ལ་འབྲེལ་བ་གནང་བར་ཐུགས་རྗེ་ཆེ་ཞུས་པ་དང་འབྲེལ་བོད་ནང་གི་གནས་ཚུལ་སྤྱི་དང་ལྷག་དོན་དུ་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་གི་གནས་སྟངས་དང། རྒྱ་ནག་གཞུང་གིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མ་འོངས་པའི་ཡང་སྲིད་ངོས་འཛིན་ཞུ་ཕྱོགས་ནང་ཐེ་བྱུས་བྱེད་བཞིན་པའི་གནད་དོན་སོགས་ལ་ཐུགས་འཚབ་ཆེན་པོ་བྱུང་སྐོར་གསུངས་ཡོད་པའི་གནས་ཚུལ་འདུག། ཡང་ཐའེ་ཝན་ནང་ཡུལ་དེའི་སྲིད་འཛིན་དང་གྲོས་ཚོགས་འཐུས་མི་འོས་བསྡུ་གནང་ལ་ཉེ་བའི་སྐབས་འདིར་རྒྱ་ནག་གཞུང་གིས་ཐའེ་ཝན་ཐོག་དཔལ་འབྱོར་ཉེས་ཆད་མང་བ་འགེལ་རྒྱུའི་སྡིགས་ར་བཏང་ཡོད་པའི་གནས་ཚུལ་འདུག། དེ་ཡང་རོའི་ཏེར་གསར་ལས་ཁང་གིས་དེ་རིང་གནས་ཚུལ་སྤེལ་དོན་ལྟར་ན་རྒྱ་ནག་གཞུང་གིས་གལ་ཏེ་ཐའེ་ཝན་གྱི་གཞུང་འཛིན་ཚོགས་པས་ཐའེ་ཝན་གྱི་རང་བཙན་ལ་རྒྱབ་སྐྱོར་བྱ་རྒྱུའི་ལངས་ཕྱོགས་མཁྲེགས་པོ་འཛིན་ཚེ་ཐའེ་ཝན་ཐོག་དཔལ་འབྱོར་ཉེས་ཆད་འཕར་མ་འགེལ་རྒྱུ་ཡིན་སྐོར་དེ་རིང་གཟའ་ལྷག་པའི་ཉིན་ཉེན་བརྡའི་སྡིགས་ར་བཏང་འདུག་པས་དེ་ནི་ཐའེ་ཝན་ནང་ཟླ་བ་རྗེས་མར་འོས་བསྡུ་བྱེད་ལ་ཉེ་བར་སླེབས་པའི་སྐབས་འདིར་ཁ་དམག་རྒྱག་ཤུགས་ཆེ་རུ་བཏང་བ་མཚོན་གྱི་ཡོད་འདུག། ཐའེ་ཝན་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་ཡུལ་དེའི་སྲིད་འཛིན་དང་གྲོས་ཚོགས་འཐུས་མི་རྣམས་ཀྱི་འོས་བསྡུ་གནང་འཆར་ཡོད་པ་དང་རྒྱ་ནག་གཞུང་གིས་ཐའེ་ཝན་ཐོག་བདག་དབང་ཡོད་ཚུལ་བཤད་ནས་དྲག་ཤུགས་བེད་སྤྱོད་བྱེད་དགོས་ཀྱང་བྱས་ཏེ་ཐའེ་ཝན་རྒྱ་ནག་ནང་ཟླ་སྒྲིལ་གཏོང་རྒྱུ་ཡིན་ལུགས་ཤོད་ཀྱི་ཡོད་འདུག་ཐའེ་ཝན་གྱིས་རྒྱ་ནག་གཞུང་ནས་དཔལ་འབྱོར་གྱི་བཙན་ཤེད་བཏང་སྟེ་ཡུལ་དེའི་འོས་བསྡུའི་ནང་ཐེ་ཇུས་བྱེད་ཀྱི་ཡོད་སྐོར་ཟླ་བ་འདིའི་ནང་རྒྱ་ནག་གཞུང་ལ་ངོ་རྒོལ་སྐྱོན་བརྗོད་བྱས་ཡོད་པ་དང་དེ་ནི་རྒྱ་གཞུང་གིས་རྒྱ་ནག་དང་ཐའེ་ཝན་ཕྱོགས་གཉིས་དབར་ཕྱི་ལོ་ཉིས་སྟོང་བཅུ་ལོར་ཚོང་འབྲེལ་གྲོས་མཐུན་ལ་ས་རྟགས་བཀོད་པ་དེར་ཐའེ་ཝན་གྱིས་རྩིས་མེད་རྡོག་རོལ་བཏང་ལུགས་ཀྱིས་ཐའེ་ཝན་ནས་རྒྱ་ནག་སྐམ་སའི་ནང་ནང་འདྲེན་བྱེད་བཞིན་པའི་རྫས་སྦྱོར་འགའ་ཤས་ལ་ཁྲལ་ཆག་ཡང་བཏང་བ་ཁག་ཕྱིར་བསྡུ་བྱས་པའི་རྗེས་སུ་བྱས་པ་ཞིག་ཡིན་འདུག། དེ་རིང་རྒྱ་ནག་གིས་ཐའེ་ཝན་གྱི་གནད་དོན་ལས་ཁང་གི་མགྲིན་ཚབ་ཐེན་བིན་ཧུའ་ཟེར་བས་ཕྱི་ལོ་ཉིས་སྟོང་བཅུ་ལོར་ཐའེ་ཝན་དང་རྒྱ་ནག་གཉིས་བར་བཞག་པའི་ཚོང་འབྲེལ་ཐད་གྲོས་མཐུན་གྱི་དཀའ་རྙོག་གི་རྩ་བ་ནི་ཐའེ་ཝན་གཞུང་འཛིན་མང་གཙོ་ཡར་ཐོན་ཚོགས་པས་ཐའེ་ཝན་གྱི་གླིང་ཕྲན་གྱི་རང་བཙན་ལ་དམ་འཛིན་བྱས་པའི་རྐྱེན་གྱིས་ཡིན་ལུགས་རྒྱལ་ས་པེ་ཅིང་ནང་རྒྱུན་ལྡན་གྱི་གསར་འགོད་ལྷན་ཚོགས་ཤིག་ཐོག་བརྗོད་འདུག་ལ་ད་དུང་གལ་ཏེ་ཐའེ་ཝན་གྱི་མང་གཙོ་ཡར་ཐོན་ཚོགས་པའི་དཔོན་རིགས་ཚོས་ཐའེ་ཝན་རང་བཙན་ཆེད་ལངས་ཕྱོགས་མཁྲེགས་པོ་མུ་མཐུད་ནས་འཛིན་རྒྱུའི་ཐག་གཅོད་བྱས་ནས་འགྱོད་སེམས་མ་བྱས་ཚེ་ལས་ཁང་དེ་སྒྲིག་གཞི་དང་མཚུངས་པར་ཐའེ་ཝན་ཐོག་ཉེས་ཆད་འཕར་མ་འགེལ་རྒྱུར་རྒྱབ་སྐྱོར་བྱ་རྒྱུ་ཡིན་ལུགས་བཤད་འདུག་རྒྱ་ནག་གཞུང་གིས་ཐའེ་ཝན་གྱི་མང་གཙོ་ཡར་ཐོན་ཚོགས་པ་དང་ཚོགས་པ་དེའི་སྲིད་འཛིན་འོས་མི་དང། ལས་ཐོག་སྲིད་འཛིན་གཞོན་པ་ལའེ་ཆུང་ཏེ་གཉིས་ཀ་ཁ་བྲལ་རིང་ལུགས་པ་ཡིན་ཚུལ་བཤད་ནས་ངོ་རྒོལ་བྱེད་ཀྱི་ཡོད་པ་དང་ད་ལྟའི་ཆར་ལའེ་ཆིང་ཏེ་ཐའེ་ཝན་གྱི་སྲིད་འཛིན་འོས་མིའི་ཁྲོད་ནས་མང་ཚོགས་ཀྱི་རྒྱབ་སྐྱོར་མང་ཤོས་ཞུ་ས་དེ་ཡིན་འདུག་ཁོང་གིས་ཐའེ་ཝན་གྱི་གླིང་ཕྲན་མིང་ལ Republic of China ཞེས་པའི་གཞུང་འབྲེལ་མིང་བརྗེ་བོ་རྒྱབ་རྒྱུའི་འཆར་གཞི་མེད་པ་དང་མ་འོངས་པར་དེའི་སྐོར་ཐའེ་ཝན་མི་མང་གིས་ཐག་གཅོད་བྱ་རྒྱུ་ཡིན་སྐོར་གསུངས་པ་མ་ཟད་རྒྱ་ནག་གཞུང་གིས་ཁོང་གི་མཉམ་དུ་སྐད་ཆ་ཤོད་འདོད་ཡོད་ལུགས་ཡང་སེ་བཤད་ཀྱང་ཁོང་གིས་དེ་དག་ལ་དང་ལེན་རྩ་བ་ནས་གནང་མེད་པ་སོགས་ཀྱི་གནས་ཚུལ་འདུག། ཡང་མའོ་ཙེ་ཏུང་གི་དུས་སྐབས་སུ་བོད་ཀྱི་སྲིད་དཔལ་རིག་གསུམ་ཆེས་སྡུག་ཤོས་ཀྱི་གནས་སུ་ལྷུང་ཡོད་པ་འབྲེལ་ཡོད་ཉམས་ཞིབ་པས་འགྲེལ་བརྗོད་གནང་བའི་སྐོར་བཞུགས་སྒར་དྷ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་བཏང་འབྱོར་བྱུང་བ་འདི་གསན་རོགས་གནང། ཉེ་ལམ་སྤྱི་ཟླ་བཅུ་གཉིས་ཚེས་ཉི་ཤུ་རྩ་དྲུག་ཉིན་བོད་ཀྱི་ས་ཁུལ་ཁག་ཏུ་རྒྱ་ནག་དམར་ཤོག་གི་གཙོ་འཛིན་ཟུར་པ་མའོ་ཙེ་ཏུང་སྐྱེས་ནས་ལོ་ངོ་བརྒྱ་དང་སུམ་ཅུ་འཁོར་བའི་དུས་དྲན་ཟེར་བ་རྒྱ་ནག་གཞུང་གིས་སྲུང་བརྩི་ཞུས་ཏེ་མའོ་ཙེ་ཏུང་གིས་བོད་ལྗོངས་ཞི་བའི་བཅིངས་འགྲོལ་བཏང་ནས་བོད་མིར་འོད་སྟོང་འཕྲོ་བའི་མདུན་ལམ་བཏོད་ཡོད་ཚུལ་སོགས་ཀྱི་དྲིལ་བསྒྲགས་སྣ་ཚོགས་བྱས་འདུག་ཀྱང་བོད་ལྷ་ས་གནས་སྡོད་བོད་མི་ན་གཞོན་ཞིག་གིས།
རྒྱ་ནག་གཞུང་གིས་རྒྱུན་དུ་བོད་ཞི་བའི་བཅིངས་གྲོལ་བཏང་བའི་དུས་ཆེན་ཟེར་བ་དང་དམར་ཤོག་དབུ་བརྙེས་པའི་དུས་ཆེན། མའོ་ཙེ་ཏུང་སྐྱེས་པའི་ཉིན་མོ་སོགས་དུས་དྲན་དེ་དག་གཞུང་འབྲེལ་གྱིས་སྲུང་བརྩི་ཞུས་ཏེ་བོད་ཀྱི་ལོ་རྒྱུས་ལ་དངོས་བདེན་མེད་པའི་འཁྱོག་བཤད་ཀྱི་དྲིལ་བསྒྲགས་སྣ་ཚོགས་བྱས་ཏེ། མཐར་ཐུག་བོད་མི་ཚོ་ཡིད་ཆེས་དགོས་པ་བཟོ་གི་ཡོད་པ་མ་ཟད་གོང་ཞུས་དུས་དྲན་དེ་དག་གི་སྐབས་སུ་ལོ་རབས་བཞི་བཅུ་དང་ལྔ་བཅུ་བཅས་ཀྱི་སྐབས་སུ་བོད་མི་ཁྱིམ་ཚང་དབུལ་ཕོངས་འགའ་ཤས་ཀྱི་པར་རིས་འགྲེམས་སྟོན་བྱས་ཏེ་སྐབས་དེ་དུས་བོད་ཆ་ཚང་དེ་འདྲ་ཡིན་པ་འགྲེལ་བརྗོད་དང་བོད་བཅིངས་འགྲོལ་ཟེར་བ་བཏང་ནས་བོད་ཡར་རྒྱས་ཕྱིན་ཡོད་པ་བཤད་ཀྱི་ཡོད་ཀྱང་དོན་དངོས་ཐོག་དེང་གི་རང་བཙན་རྒྱལ་ཁབ་མང་པོ་ཞིག་བཅིངས་འགྲོལ་ཟེར་བ་བཏང་མི་དགོས་པའི་སྒོ་ནས་ཡར་རྒྱས་ཕྱིན་ཡོད་པ་གསལ་པོ་རེད་ཅེས་འགྲེལ་བརྗོད་གནང་བྱུང། རྒྱ་ནག་གཞུང་གིས་མའོ་ཙེ་ཏུང་སྐྱེས་པའི་ཉིན་དང་བསྟུན་གཞུང་འབྲེལ་གསར་སྤེལ་ཁང་ཁག་ཏུ་མའོ་ཙེ་ཏུང་གི་འཆར་གཞི་བཞིན་སྲུང་གྲོས་མཐུན་དོན་ཚན་བཅུ་བདུན་ཟེར་བ་བོད་གཞུང་དང་གྲོས་འཆམ་བྱུང་ནས་བཞག་སྟེ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོའི་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་བཞི་ཉིན ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མའོ་ཙེ་ཏུང་ལ་གློག་འཕྲིན་བཏང་ནས་ཁོང་རྣམ་པ་མཆོག་གིས་གྲོས་མཐུན་ལ་བརྩི་བཀུར་ཞུ་རྒྱུ་ཡིན་ཞེས་གསུངས་ཡོད་ཚུལ་རྒྱ་ནག་གཞུང་གིས་བརྗོད་འདུག་པ་མ་ཟད་སྐབས་དེ་ཡི་བོད་གཞུང་དགའ་ལྡན་ཕོ་བྲང་གི་མཐོ་རིམ་མི་སྣ་སྲིད་ཚབ་སྟག་བྲག་རིན་པོ་ཆེ་སོགས་ནི་བོད་ལྗོངས་ཀྱི་ཁ་བྲལ་ཕྱོགས་གཏོགས་དང་བཙན་རྒྱལ་རིང་ལུགས་ཟེར་བའི་ཕྱོགས་གཏོགས་ཡིན་ཚུལ་བརྗོད་དེ། བོད་ལྗོངས་དེ་ནི་རྒྱ་ནག་ནས་ཁ་བྲལ་གཏོང་རྒྱུ་ཡི་རེ་ངན་བཅངས་ཡོད་ཚུལ་བརྗོད་པ་སོགས་ཀྱི་དྲིལ་བསྒྲགས་སྤེལ་བ་ནི་ལོ་རྒྱུས་ཐོག་ནས་བོད་དེ་རྒྱ་ནག་གི་ཆ་ཤས་ཡིན་ལུགས་གསལ་སྟོན་བྱས་པ་ཞིག་ཀྱང་ཡིན། གོང་ཞུས་བོད་ནས་གནས་ཚུལ་མཁོ་སྤྲོད་པ་ཁོང་གིས་མུ་མཐུད་འགྲེལ་བརྗོད་གནང་དོན། ཐུགས་ཁོ་ནས་སེམས་ཀྱི་ཁ་པར་ནང་ལ་ཡང་གོང་ཞུས་བོད་ཉིད་ལ་མི་སྐྱེ་ག་གྱུར་རེད་སྙམ་ན། ད་སྐབས་བོད་མི་སུ་འདྲ་ཞིག་གིས་མང་ཚོགས་ལ་བོད་ཀྱི་དངོས་ཡོད་ལོ་རྒྱུས་དང། ལྷག་དོན་དུ་དེ་སྔ་བོད་རང་བཙན་ཡིན་པའི་ལོ་རྒྱུས་སོགས་འགྲེལ་བརྗོད་བྱེད་མཁན་རྣམས་རྒྱ་ནག་གི་ཉེན་རྟོག་པས་འཛིན་བཟུང་བྱེད་ཀྱི་འདུག་ཅེས་བརྗོད་དེ། དེ་སྔོན་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ཡི་འགོ་སྟོད་དུ་སྣ་དཀར་རྩེ་རྫོང་ཁུལ་དུ་བོད་མི་གཉིས་ཀྱིས་ལོ་རྒྱུས་ཐོག་བོད་དེ་རང་བཙན་རྒྱལ་ཁབ་ཡིན་པའི་ཡི་གེ་དང་རྒྱལ་དར་སོགས་བདག་ཉར་བྱས་པའི་ཉེས་མིང་འོག་ལོ་དགུ་ཡི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ་འགྲེལ་བརྗོད་གནང་བྱུང། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་མའོ་ཙེ་ཏུང་གིས་བོད་ལ་དབང་བསྒྱུར་བྱས་པའི་སྐབས་བོད་ཀྱི་སྐད་ཡིག་བེད་སྤྱོད་མེད་པ་བཟོས་པ་དང། ཆོས་ལུགས་དང་རིག་གནས་བཀོལ་སྤྱོད་བྱེད་ས་མེད་པ་སོགས་བོད་ཀྱི་སྲིད་འབྱོར་རིག་གསུམ་ནི་ཆེས་སྡུག་ཤོས་ཀྱི་གནས་སུ་གྱུར་ཡོད་པ་གསུངས་ཤིང་བོད་ཞི་བའི་བཅིངས་འགྲོལ་བཏང་ཡིན་ཟེར་བ་དེ་ནི་དོན་དངོས་ཐོག་རྒྱ་ནག་དམར་ཤོག་གི་བཙན་འཛུལ་ལ་ངོ་རྒོལ་བྱེད་མཁན་བོད་མི་ཚོར་རྩ་མེད་བཏང་བའི་རྗེས་བོད་མི་རྣམས་འུ་ཐུག་ཐབས་ཟད་དེ་མཐར་བཙན་གྱིས་གྲོས་མཐུན་དོན་ཚན་བཅུ་བདུན་ཟེར་བ་དེ་བཞག་དགོས་བྱུང་ཡོད་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང།

གཟུགས་པོ་སྒང་ནས་དྲག་གྲས་ཤེས་ཡོན་སྒང་ནས་དྲག་གྲས་གོ་གནས་སྒང་ནས་དྲག་གྲས་དེ་ཚོ་ཚང་མ་དེ་རྩ་མེད་བཏང་ནས་བོད་མི་རིགས་དང་དཔེ་ཧ་ལས་པ་ཐག་གཅོད་གནས་སྟངས་འགྱུར་བཅུག་པ་མ་ཚད། གཞི་རྩའི་ཆ་ནས་རྒྱ་ནག་གཞུང་གིས་བོད་བཙན་བཟུང་བྱས་པ་ནས་བཟུང་བོད་མིའི་རང་དབང་དོན་དུ་བོད་ཕྱི་ནང་གཉིས་སུ་བོད་མི་བརྒྱ་དང་ལྔ་བཅུ་ལྷག་གིས་རང་ལུས་མེར་སྲེག་བཏང་ཡོད་པ་དང་ད་བར་བོད་ཀྱི་དགོན་སྡེ་སྟོང་ཕྲག་དྲུག་ཙམ་ཞིག་གཏོར་བཤིག་བཏང་ཡོད་པ་ལོ་རྒྱུས་ནང་གསལ་ཡོད་ལ། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་ཉི་འོད་ལགས་ཀྱིས་བོད་ནང་ལོ་རེ་བཞིན་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་སྡུག་ཏུ་འགྲོ་བཞིན་ཡོད་པའི་ཁར། ད་བར་བོད་མི་ས་ཡ་གཅིག་ལྷག་རྐྱེན་འདས་སུ་བཏང་ཡོད་པ་དེ་དག་ད་དུང་ཡིན་ནའང་རྒྱ་ནག་གཞུང་གིས་ཁ་གསབ་བྱས་མེད་པ་འགྲེལ་བརྗོད་གནང་བྱུང། རྩ་བའི་ཆ་ནས་རྒྱ་ནག་གཞུང་ཁོ་རང་ཚོ་གི་སྲིད་དབང་དེ་བཅོས་བསྒྱུར་འགྱུར་བ་ཐེབས་སྟངས་ཀྱི་རིམ་པ་མང་པོ་ཅིག་སྒང་ནས་ག་རེ་གསལ་པོ་བྱུང་བ་རེད་ཟེར་ན་དཔེར་ན་ཕྱི་ལོ་ཆིག་སྟོང་དང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་ལོ་གི་ཁོ་རང་ཚོ་གི་གཞུང་འབྲེལ་གྱི་ཡིག་ཆ་དེ་འདྲའི་ནང་ལོགས་ཡིན་པའི་ནང་དུ་མའོ་ཀྲུའུ་ཞིའི་སྐབས་ལ་ཡང་གཅིག་མང་གཙོ་བཅོས་བསྒྱུར་དང་ཨ་ནི་བོད་ལ་ཡ་གཅིག་རྒྱ་ནག་གིས་དབང་བསྒྱུར་བྱས་པའི་སྐབས། བཙན་འཛུལ་བྱས་པའི་སྐབས་དང་དེ་འདྲའི་ལ་སོགས་པ་ལ་ཡ་ཨ་ནི་བོད་ནང་ལ་ཡ་ད་གཅིག། དགོས་མེད་ཀྱི་ད་གཅིག་མི་གསོད་ཁྲག་སྦྱོར་ཤུགས་ཆེན་པོ་ཞིག་བྱས་ཡོད་པ་ཁོ་རང་ཚོ་གིས་དུག་ཅེས་ནས་སྲིད་བྱུས་སྒང་ནས་ངོས་ལེན་བྱས་པ་དེ་འདྲའི་ཡིག་ཆ་མང་པོ་ཡོད་མཐོང་ཡོད་རེད། ཡིན་པས་ན་ད་དེང་སང་ཆར་ལ་ཡང་སྔོན་མ་བརྒྱད་ཅུ་གྱ་གྲངས་གི་ནང་ལོགས་ལ་ཁོ་རང་ཚོ་གིས་གཅིག། ནོར་འཁྲུལ་བྱུང་མང་པོ་བྱུང་ཡོད་པ་ངོས་ལེན་བྱེད་རྒྱུ་དེ་ད་དེང་སང་ཆར་ལ་ཡང་ཞི་ཅིན་ཕིང་སླེབས་པའི་རྗེས་ལ་གཅིག།

མའོ་ཙེ་ཏུང་སྐྱེས་ནས་ལོ་ངོ་བརྒྱ་དང་སུམ་ཅུ་འཁོར་བའི་དུས་དྲན་ཞུ་བའི་བཞུགས་མོལ་ཚོགས་འདུ་ཟེར་བའི་ཐོག་ཞི་ཅིན་ཕིང་མཉམ་ཞུགས་བྱས་ཏེ། མའོ་ཙེ་ཏུང་གིས་གསར་སྐྲུན་བྱས་པའི་ལས་དོན་མུ་མཐུད་དུ་མདུན་ཕྱོགས་སུ་སྐྱོད་པར་བྱེད་དགོས་པ་སོགས་བརྗོད་འདུག་པ་དང་ཉམས་ཞིབ་པ་ཉི་འོད་ལགས་ཀྱིས་ད་སྐབས་ཞི་ཅིན་ཕིང་གི་སྣེ་ཁྲིད་འོག་རྒྱ་ནག་གཞུང་གིས་མའོ་ཙེ་ཏུང་ལ་སྔར་ལས་ལྷག་པར་ཆེ་བསྟོད་བྱེད་ཀྱི་ཡོད་པ་དེས་རྒྱ་ནག་གི་སྲིད་ཇུས་འཛིན་སྟངས་ལ་འགྱུར་བ་ཆེན་པོ་འགྲོ་བཞིན་ཡོད་པ་གསལ་པོ་མཚོན་ཐུབ་ཅེས་འགྲེལ་བརྗོད་གནང་བྱུང་ཞུ་མཁན་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས།
ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་ཨ་མེ་རི་ཁའི་གྲོང་ཁྱེར་ནེའུ་ཡོག་ནང་བླ་མ་ཚེ་དབང་ནོར་བུ་རིན་པོ་ཆེས་གསར་འཛུགས་གནང་བའི་ཟླ་སྣང་ཐེབས་རྩས་གཟའ་མཇུག་བོད་པའི་སྐད་ཡིག་སློབ་ཁྲིད་ལས་འཆར་ལ་གྲུབ་འབྲས་གང་ལེགས་ཐོན་བཞིན་ཡོད་སྟབས་བོད་ཡིག་སློབ་གྲྭའི་སློབ་སྤྱི་བསོད་དབྱངས་ལགས་སུ་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཀྱིས་བོད་པའི་སྐད་ཡིག་སློབ་ཁྲིད་དང་འབྲེལ་བའི་སྐོར་གནད་འདྲི་ཞུས་པ་དེ་བསྐྱར་དུ་གསན་རོགས་གནང།
གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་རྟེན་གཞི་གནང་པའི་ཟླ་སྣང་ཚོགས་པས་བཙུགས་གནང་པའི་གཟའ་མཇུག་བསླབ་གྲྭའི་སྐོར་ལ་ཡང་སྙན་སྒྲོན་ཞུ་གི་ཡིན་དེའི་སྐོར་ལ་ཡང་བཀའ་འདྲི་ཞུ་ས་དེ་ཟླ་སྣང་བོད་ཡིག་འཛིན་གྲྭའི་སློབ་སྤྱི་རྒན་བསོད་དབྱངས་ལགས་དང་བཀའ་མོལ་ཞུ་ཡ་ཡིན་བསོད་དབྱངས་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་རིག་ལྡན་སྒྲོལ་མ་ལགས། ཟླ་སྣང་གིས་གཟའ་མཇུག་བོད་པའི་སྤུ་གུ་ཚོ་ལ་ཡང་བོད་ཡིག་དང་བོད་པའི་རིག་གཞུང་ཆོས་སློབ་ཁྲིད་གནང་ཡ་གི་ལས་འཆར་དེ་དང་ལེན་ཞུས་ནས་དང་འདིའི་ནང་ལ་ཡ་སློབ་ཕྲུག་གྲངས་ཚད་ག་ག་ཚོད་ཅིག་ཡོད་ན། ད་ལྟའི་ཆ་ལ་ཡ་ཟླ་སྣང་གཟའ་མཇུག་སློབ་གྲྭ་ནང་ལ་བོད་སྐད་དང་བོད་ཡིག་རིག་གཞུང་དང་བཅས་པ་སྦྱང་མཁན་གྱི་སློབ་ཕྲུག་གྲངས་འབོར་བརྒྱ་དང་གཅིག་ཡོད།
སློབ་ཕྲུག་ཚོ་ལ་ཡ་སློབ་ཁྲིད་གནང་ཡ་དེ་ནམ་རྒྱུན་བསླབ་གྲྭ་བདུན་ཕྲག་གཅིག་གི་ནང་ལ་ཡ་གཟའ་སྤེན་པ་ཉི་མ་མིན་པ་བྱས་ནས་ཉི་མ་ལྔ་བསླབས་ན་ཡང་དེ་འདྲའི་ཆ་ཚང་ཡོད་མ་རེད་བོད་ཡིག་འཛིན་གྲྭ་དེའི་ཞོར་ལ་གཟའ་མཇུག་ལ་ཡང་གཞི་རིམ་བསླབ་གྲྭ་འགྲིམས་ས་ཕྱིན་པའི་རྗེས་ཀྱི་ནི་དུས་ཚོད་གུང་སེང་བར་དུ་དེ་ལ་ཡང་བསླབ་གནང་གི་ཡོད་དུས་སྤུ་གུ་སློབ་ཚན་ཁྲིད་གནང་པའི་སྐབས་ལ་ཡང་བོད་ཡིག་གི་བསླབ་གཞི་ག་འདྲས་རབ་ཅིག་ཁྲིད་གནང་དགོས་ན་དེ་ཏོག་ཙམ་ཅིག་བསླབ་གནང་ཡ་ཁག་པོ་ཡོད་རེད་བ་གང་ཟེར་ན་ཆ་ཚང་སློབ་ཁྲིད་གནང་ཡ་མེད་དུས།

ཡོད་རེད། བྱས་ཙང་ང་ཚོས་ཉི་མ་ལྔ་དེ་སྤུ་གུ་ཚོས་རང་རང་སོ་སོའི་དབྱིན་ཇི་སློབ་གྲྭ་འགྲིམ་དགོས་ཀྱི་ཡོད་རེད་ད་ང་ཚོ་ལ་ཉི་མ་གཉིས་གཟའ་སྤེན་པ་ཡིན་ན་རེད་གཟའ་ཉི་མ་ཡིན་ན་རེད་དེའི་དུས་ཚོད་དེ་ལ་ཡང་ང་ཚོས་སློབ་ཚན་ཆ་བགོས་དང་སློབ་ཚན་གཏན་འབེབས་དེ་གལ་ཆེན་པོ་ཆགས་བསྡད་ཡོད་རེད་དེ་ཅིག་ཡག་པོ་ཅིག་བྱེད་ཐུབ་ཡིན་ན་དེ་ནས་ཡང་ཅིག་ལས་སླ་ཞིག་འགྲོ་ཡག་དང་ད་ག་ནང་བཞིན་དེ་ལ་ཡང་ཕ་མ་ཚང་མས་ཀྱིས་མཉམ་ཞུགས་བྱེད་ཡག་དེ་གལ་ཆེན་པོ་ཅིག་ཆགས་བསྡད་ཡོད་རེད།

ཁྱོན་བསྡོམས་ང་ཚོ་ལ་ཡང་བདུན་ཕྲག་བཞི་བཅུ་ཞེ་གཉིས་ཅིག་ལོ་གཅིག་ནང་ཆགས་བསྡད་ཀྱི་ཡོད་རེད། དེ་འབྲེལ་གྱི་ཐོག་ནས་སློབ་ཚན་གྱི་གཏན་འབེབས་དང་ཉི་མའི་གྱི་བསླབ་ཡག་གྱི་ཆ་ཤས་དེ་ཏག་ཏག་སྒྲིག་ཐུབ་ཡིན་ན་དེ་ནི་ཁྱད་པར་ཆེན་པོ་ཞིག་འགྲོ་གི་རེད་སྤུ་གུ་ཚོ་བསླབ་ཡག་ལ་ཡ་དགེ་རྒན་གྱི་ཆ་ནས་ཡང་བསླབ་ཡག་ལ་ལས་སླ་བ་དང་སྤུ་གུ་ཚོ་གྱི་སྦྱང་ཡག་གྱི་ཆ་ནས་ལས་སླ་བ་ཞིག་ཆགས་བསྡད་ཡོད་རེད། ད་ག་ནང་བཞིན་ང་ཚོ་གཟའ་སྤེན་པ་དང་ཉི་མ་གཅིག་པུ་མ་ཡིན་པ། སྐད་འཕྲིན་ནང་ལ་ཡང་ང་ཚོ་ད་ལྟ་ཕྲུ་གུ་ཚོ་གི་སློབ་ཡག་གི་སྐད་ཆ་དྲི་ས་ཀྱི་ང་ཚོ་སྡིངས་ཆ་ཅིག་བསྐྲུན་བཞག་ཡོད་རེད་ཕ་མ་ཚོ་གི་ཆ་ཚང་ཅིག་མཉམ་ཞུགས་བྱེད་དགོས་ཀྱི་ཡོད་རེད་ང་ཚོས་གང་བསླབས་པ་དེ་ཕ་མ་ཚོ་ལ་དེ་ག་རང་དེ་རིང་འདི་དང་འདི་བསླབས་ཡོད་ཟེར་ནས་སློབ་ཁྲིད་ཆ་ཚང་ཅིག་ཕ་མ་ཚོ་ལ་ཡང་སློབ་ཚན་དང་བཅས་པ་བྱས་པར་རིས་དང་བཅས་པ་བྱས་དེ་རིང་སློབ་ཚན་གང་ཡིན་པ་ཆ་ཚང་ཅིག་ཕ་མ་ཚོ་ལ་སྙན་སེང་ཞུ་གི་ཡོད་རེད་ད་ག་ནང་བཞིན་དགེ་རྒན་གཅིག་པུ་མ་ཡིན་པར་ཕ་མས་ཀྱི་ཚང་མས་ཀྱི་མཉམ་འཁུར་བྱས་ནས་ད་ལྟ་ང་ཚོ་སློབ་ཚན་སློབ་དང་བསླབ་བཞིན་པ་རེད་ད་ལྟ་དེ་འཛིན་གྲྭའི་ནང་བསླབ་ཞབས་དང་ཕ་མས་ཀྱི་འགན་འཁུར་མཁན་ཅིག་ཡིན་པས་ན། ཨ་ནེ་ཕྲུ་གུ་ཡར་རྒྱས་འགྲོ་བ་དེ་ཨ་ནེ་ད་ལྟ་མིག་མཐོང་ལག་ཟིན་འདྲ་བོ་ཅིག་ཆགས་སྡོད་ཡོད་ཅེས་ཞུ་བ་ཡིན། གཟའ་མཇུག་བོད་ཡིག་སློབ་ཁྲིད་གནང་སའི་སློབ་ཕྲུག་ཚོ། ཨ་ནེ་ནམ་རྒྱུན་ད་ཨ་མི་རི་ཀའི་སློབ་གྲྭའི་ནང་ལ་ཡང་ཨ་མི་རི་ཀའི་ཕྲུ་གུ་དང་གཅིག་མཚུངས་བྱས་ནས་མཉམ་དུ་འགྲོ་དགོས་དུས་ཨ་ནེ་གཅིག་གིས་བོད་པའི་སྐད་བེད་སྤྱོད་གཏང་ས་དང་བོད་ཡིག་ཐོག་ལ་སློབ་སྦྱོང་བྱེད་ས་ཡོད་མ་རེད་དེ་འདྲ་ཡིན་དུས་ད

ད་ང་ཚོ་ཁག་པོ་འདུག་ཅེས་བཞག་པ་ཡིན་ན་ཏག་ཏག་ཅིག་འགྲིག་གི་ཡོད་མ་རེད་འདི་གི་གནད་འགག་དེ་ང་ཚོ་ག་པར་ཐུག་བསྡད་བཞག་འདིའི་སེམས་བྱེད་འདི་སྒང་ལ་ཡང་ང་ཚོ་ཡར་རྒྱས་གཏང་དགོས་ཡག་དེ་གལ་ཆེན་པོ་རེད་འདི་ཚང་མའི་གི་ཚོར་བ་དེ་སླེབས་དགོས་ཀྱི་ཡོད་རེད་ཚོར་བ་དེ་མ་སླེབས་པའི་གི་བར་དུ་ང་ཚོའི་དཀའ་ངལ་དེ་སེལ་ཐུབ་ཡག་དེ་ཁག་པོ་ཞེ་པོ་ཆགས་བསྡད་ཡོད་རེད། སོ་སོའི་ཉམས་མྱོང་ལ་གཞིགས་པས་ད་ལྟ་ཉིས་སྟོང་བཅུ་དྲུག་ནས་མར་བྱས་ནས་མི་རབས་གསར་པ་ཚོ་ལ་བོད་སྐད་བོད་ཡིག་སློབ་དང་སློབ་བཞིན་པ་ཅིག་ཆགས་བསྡད་ཡོད། བྱས་ཙང། ནམ་རྒྱུན། ནང་ལ་ཡང་བོད་སྐད་སྐྱོན་བཞུགས་མཁན་གྱི་སློབ་ཕྲུག་གཅིག་དང། རྩ་བ་ཉིད་ནས་བོད་སྐད་མ་བརྒྱབ་མཁན་སློབ་ཕྲུག་གཉིས་ལ་ཡང་ཡི་གེ་ངོ་སྤྲོད་བྱས་པའི་སྐབས་འདི་ལ་ཡང་ས་གནམ་གྱི་ཁྱད་པར་ཅིག་འགྲོ་བསྡད་ཀྱི་ཡོད་རེད་རྒྱུ་མཚན་འདི་སྐད་ཡིག་འདི་བེད་སྤྱོད་བཏང་མ་བཏང་འདི་ལ་ཁྱད་པར་ཅིག་འགྲོ་བསྡད་ཀྱི་འདུག་ད་མང་པོ་གཅིག་ནས་ད་ལྟ་དཔེ་མཚོན་ཅིག་ཞུས་པ་ཡིན་ན་ད་ལྟ་གསལ་བྱེད་ཀ་སྨད་སུམ་ཅུ་གྱི་ཡི་གེ་འདི་ལ་ཡང་ཆ་མཚོན་པ་ཡིན་ན་ཡང་སྡེ་པ་དང་པོའི་གི་ཡི་གེ་གསུམ་འདི

ནང་ལོགས་ལ་ཡང་སློབ་ཕྲུག་ཚོ་རེད་ད་ག་ནང་བཞིན་ཁྱིམ་བདག་ཚོ་ལ་ཡང་ཕན་ཐོགས་ཅིག་ཡོང་ས་རེད་ད་ག་ནང་བཞིན་ཧི་མ་ལ་ཡ་རི་རྒྱུད་ཀྱི་སློབ་ཕྲུག་ཚོ་ལ་ཡང་ཕན་ཐོགས་ཅིག་ཏན་ཏན་ཡོང་ས་རེད་ཅེས་ནས་ཐོག་མའི་དམིགས་ཡུལ་བཅངས་པ་ནང་བཞིན་གྱི་སྤྱི་ཟླ་བདུན་པ་དང་བརྒྱད་པ་གཉིས་དེ་ང་ཚོ་དབྱར་ཆོས་འགོ་བཙུགས་པ་རེད་དབྱར་ཆོས་འགོ་བཙུགས་དང་མཇུག་སྒྲིལ་བའི་སྐབས་ད་ཡར་མཇུག་སྡོམ་གྱི་མཛད་སྒོ་སྐབས་དེ་ཕ་མ་མང་པོ་ཅིག་ད་དེ་ལ་ཡང་དགའ་མོས་ཞེ་པོ་ཅིག་གནང་བྱས་ད་ལན་དབྱར་ཆོས་ཚུགས་པ་དེ་དངོས་གནས་ཀྱི་ཕན་ཐོགས་ཆེན་པོ་ཅིག་བྱུང་སོང་ཅེས་ནས་ད་ལྟ་དེར་སློབ་གྲྭ་འགྲིམ་མཁན་གྱི་སློབ་ཕྲུག་ཚོ་དེ་ལ་དགའ་མོས་བྱས་ནས་ཕེབས་མཁན་སོ་སོའི་ནང་ན་ཡང་ད་ལྟ་སློབ་གྲྭ་འགྲོ་དགོས་ཀྱི་ཡོད་ཟེར་ནས་དེ་འདྲའི་གསུང་མཁན་མང་པོ་བྱུང་ཡོད་རེད་དེ་ནང་ལོགས་ལ་ཡང་མཇུག་སྡོམ་གྱི་མཛད་སྒོ་སྐབས་ལ་ཁྱིམ་བདག་མང་པོ་མིག་ཆུ་བཏང་མཁན་དེ་འདྲ་བྱུང་ཡོད་རེད་ད་ཁྱེད་རང་ཚོ་གི་ཡག་པོ་ཞེ་པོ་ཅིག་བྱུང་སོང་ཕན་ཐོགས་ཞེ་པོ་ཅིག་ཡོང་གི་འདུག་ཟེར་ད་འདི་དབྱར་ཆོས་གཅིག་པོ་ལ་མ་བཞག་བྱས་གཟའ་ཉི་མའི་གི་སློབ་གྲྭ་དེ་མུ་མཐུད་ནས་ཚུགས་ཐུབ་ན་ཟེར་ནས་ཁོ་རང་ཚོ་གི་རེ་སྐུལ་གནང་བ་ནང་བཞིན་གྱི་ང་ཚོ་སྤྱི་ཟླ་དགུ་པ་ནས་མར་བྱས་ནས་གཟའ་ཉི་མའི་གི་སློབ་གྲྭ་དེ་ཚུགས་པ་རེད་ད་ག་ནང་བཞིན་གྱི་གཟའ་ཉི་མའི་སློབ་གྲྭ་དེ་ད་འགྲིག་གི་མི་འདུག་ཟེར་ནས་ཞུ་གནང་མཁན་མང་པོ་ཅིག་ཡོང་དུས་གང་ལྟར

སློབ་གནང་རྗེས་ལོ་ག་ཚོད་འགྲོ་གི་ཡོད་རེད། ཨ་ནེ་སློབ་ཁྲིད་གནང་སའི་སློབ་ཕྲུག་དེ་ཚོའི་གྲུབ་འབྲས་བཟང་ལོས་རེད་ཅེས་ག་ག་ཚོད་ཅིག་ཐོན་གི་ཡོད་ན་དེ་ང་ཚོ་སློབ་སྤྱི་ཐུགས་རྒྱུས་ཆེ་ཡོད་རེད་ད། ད་ལྟ་ཉེ་ཆར་གཟའ་མཇུག་ལ་ཡ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་ཕུལ་ནས་ལོ་སུམ་ཅུ་སོ་བཞི་འཁོར་བའི་དུས་དྲན་མཛད་སྒོ་དེ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་ནང་གནང་པའི་སྐབས་ལ་ཨ་ནེ་མདའ་ནང library སློབ་ཕྲུག་ཚོས་དེ་ནང་ལ་ཡ་ཆ་ཤས་བཞེས་པའི་བརྙན་ཐུང་དེ་འདྲའི་ཅིག་མཐོང་སོང་དེའི་ནང་ལ་ཨ་ནེ་སློབ་ཕྲུག་ཚོས་བོད་པའི་སྐད་ཡིག་སྦྱང་དགོས་དེ་གལ་ཆེན་པོ་ཡིན་པ་དང། ཐ་སྙད་དེ་ཚོ་ངོ་སྤྲོད་སློབ་ཕྲུག་རེ་རེའི་བྱས་རྗེས་པར་དག་བྱས་ནས་མ་བསྟན་ན་ཡང་ད་ང་ཚོ་ད་བོད་པའི་སྐད་ཡིག་མུ་མཐུད་ནས་སྦྱང་གི་ཡིན་དེ་ལ་ཡང་ཕ་མ་ཚོས་མཐུན་འགྱུར་གནང་རོགས་གནང་བྱས་དམ་བཅའ་བཞག་བཅུག་གནང་ཡག་དེ་ནང་བཞིན་བོད་ཀྱི་རྒྱལ་གླུ། དེ་ཚོ་དཔེ་ད་ཆ་ཚང་པོ་ཅིག་ཡག་པོ་ཅིག་བཏང་གནང་པ་ཞིག་ངས་ཉན་པར་ཆེས་མཐོང་སོང། ད་འདི་ལྟ་ཁོང་རྣམ་ཚོས་འཁྲབ་སྟོན་ཞུ་དགོས་རེད་པ། བསླབ་གནང་ཡ་ལ་དུས་ཚོད་ག་ཚད་འགོར་གནང་སོང་དེ་ནང་ལ་ཡང་ནི། སྤུ་གུ་ཚོས་ཁོ་རང་ཚོའི་གི་བསམ་བློའི་ཐོག་ནས་བཟོས་བཞག་པ་དང་བཤད་བཞག་པ་ག་ཚད་ཡོད་རེད་ནི་རྒན་ལགས་ཀྱི་ཨུ་ཚུགས་བསྐྱོན་བྱས་ནས་མར་བསླབ་བཞག་གནང་པ་ངག་སྐྱོར་བཏང་བཅུག་ཡ་ག་ཚད་ཡོད་རེད། དེ་ཚོ་གཅིག་གི་ངོས་ནས་བལྟས་པ་ཡིན་ན་གྲུབ་འབྲས་ཡག་པོ་ཐོན་པའི་གི་རྣམ་པ་ཅིག་མཐོང་སོང། ཁ་སང་ང་ཚོ་སྤུ་གུ་ཚོ་གི་འཁྲབ་སྟོན་ཞུ་ཡ་དེ་སྤུ་གུ་ཚོ་སྦྱང་ཡག་ལ་ཡ་དུས་ཚོད་ག་ཚོད་འགོར་ཡིན་ན་བྱས་ན། དེའི་གཙོ་བོ་དེ་ང་ཚོའི་ནམ་རྒྱུན་གྱི་འཛིན་གྲྭའི་གི་དུས་ཚོད་དེ་མ་ཡིན་པ་བྱས་ནས། ཟུར་ལ་ཡང་ང་ཚོ་ཁྱིམ་བདག་ཚོ་དང་འབྲེལ་བ་བྱེད་སའི་གི་ང་ཚོ་སྡིངས་ཆ་ཅིག་ཡོད་རེད་དེ་རང་བེད་སྤྱོད་བཏང་ནས་དགེ་རྒན་ཅིག་ཡིན་པའི་ཆ་ནས་དེ་ལ་ཡང། ཁྱིམ་བདག་ཚོ་ལ་འབྲེལ་བ་ཞུས་ལམ་སྟོན་བྱེད་ཡ་དང་སྦྱང་ཡག་དང་ཆ་ཚང་ཅིག་དེའི་བརྒྱུད་ནས་སྐད་ཆ་བཤད་ཡ་ཆ་ཚང་ཅིག་དེ་འདྲའི་ཞིག་བྱས་པ་རེད།

དེ་ལ་ཡང་ནམ་རྒྱུན་ལྷག་བསམ་གཅིག་དང་ཚོར་བ་རྣོན་པོ་གཅིག་འཁྱེར་མཁན་གྱི་གང་ཟག་ཅིག་ཡིན་པའི་ཆ་ནས་སྡིངས་ཆ་བསྐྲུན་ཡ་དེ་དཔེ་གལ་ཆེན་པོ་ཅིག་མཐོང་གི་འདུག་ད་ལན་སྐྱབས་མགོན་རིན་པོ་ཆེ་ལ་ཡང་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་ངོ་ནི་སུམ་ཅུ་སོ་བཞི་ཧྲིལ་པོ་འཁོར་བའི་གི་དགའ་སྟོན་འདི་ལ་ཡང་ང་ཚོས་མདའ་ནང་སློབ་ཕྲུག་གི་ངོས་ནས་བོད་ཀྱི་སྐད་དང་ཡི་གེ་ཐ་སྙད་ཀྱི་ཐད་ལ་ཡང་གཏམ་རྒྱུད་ཐུང་ཐུང་གཅིག་སྤྱི་མཐུན་ཚོགས་པའི་ཚོགས་ཁང་ནང་ལོགས་ལ་ཡང་འཁྲབ་སྟོན་ཞུས་པ་རེད་ཞུས་པ་གཞིར་བཟུང་གིས་འདི་ནང་ལོགས་ལ་ཡང་ཚད་མཐོ་བོ་རྒྱབ་སྐྱོར་གནང་མཁན་མང་པོ་བྱུང་སོང་རྒྱབ་སྐྱོར་གནང་པ་ཙམ་གྱིས་མ་ཡིན་པར།

པུ་གུ་རང་གི་སོ་སོའི་གི་རྣམ་དཔྱོད་གི་ཐོག་ནས་སྐད་ཆ་བཤད་ཤོག་ཨ། དོན་དག་དེ་ད་ག་རང་དེ་དགོས་ཀྱི་ཡོད་རེད་སྐད་ཆ་བཤད་ཡ་དེ་ཁྱེད་རང་ཚོས་ག་འདྲ་སོ་སོའི་གི་འདོད་པ་ནང་བཞིན་བཤད་ཤོག་ཟེར་ནས་ད་གཙོ་བོ་དེ་ཁྱིམ་བདག་ཚོ་གི་ཚད་མཐོ་པོའི་རྒྱབ་སྐྱོར་གནང་གི་ཡོད་རེད་དེ་ལ་པུ་གུ་ཚོ་དབྱིངས་ཞུགས་བྱས་ཁ་སང་དེ་འཁྲབ་ཞུས་བཞག་ད་མདའ་ནང་སློབ་ཕྲུག་གི་ལོ་གསུམ་གི་གྲུབ་འབྲས་མ་གསུངས་ན་ད་ད་ལེགས་ཆ་མ་གསུངས་ནས་ད་གཙོ་བོ་དེ་སྡིངས་ཆ་ནང་ལོགས་ལ་ཡང་ང་ཚོའི་ངོས་ནས་སྐྲུན་བསྡད་ཀྱི་ཡོད་རེད་པུ་གུ་ཚོ་གི་ད་ད་ལོ་གསུམ་ནང་ལོགས་ལ་ཡ་སྤྱི་མཐུན་ཚོགས་པའི་གི་ཚོགས་ཁང་ནང་ལོགས་ལ་ཡང་ད་ད་ད་འཁྲབ་སྟོན་མང་པོ་ཅིག། གནང་ཡོད་རེད་ད་ག་ནང་བཞིན་ང་ཚོས་ངོ་དེབ་བརྒྱུད་ནས་ང་ཚོ་ཐད་གཏོང་དང་ད་ག་ནང་བཞིན་ངོ་དེབ་ཀྱི་བརྒྱུད་ནས་འཛིན་གྲྭའི་ནང་ལོགས་ལ་བྱེད་སྒོ་ག་འདྲ་ཞིག་སྤེལ་བསྡད་ཅེས་དེ་འདྲ་ཅིག་ང་ཚོས་ངོས་ནས་འགྲེམས་སྤེལ་འདྲ་བོ་ཞིག་གསལ་འགྲེལ་ཞུ་བསྡད་ཀྱི་ཡོད་ད་ལྟ་ཚད་མཐོ་པོ་ཀྱི་རྒྱབ་སྐྱོར་གནང་བ་དང་ད་ག་ནང་བཞིན་པུ་གུ་ཚོ་གི་དབྱིངས་ཞུགས་ནས་ད་ལྟ་བར་དུ་ཡག་པོ་ཞེ་པོ་ཅིག་འགྲོ་བསྡད་ཡོད་ཞེས་འདི་ཅིག་ཞུ་འདོད་བྱུང་སོང། ད་ལྟ་གོང་དུ་བཀའ་མོལ་ཞུ་ས་དེ་གྲོང་ཁྱེར་ནིའུ་ཡོག་ནང་ཡོད་པའི་མདའ་ནང་གི་གཟའ་མཇུག་བོད་ཡིག་སློབ་གྲྭའི་སློབ་སྤྱི།

ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདི་ཧོར་གཙང་འཇིགས་མེད་ལགས་ཀྱིས་སྙན་སྒྲོན་གནང་གི་རེད། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོའི་ཟླ་བ་གསུམ་པའི་ཚེས་བཅུ་གཅིག་ནས་བཅུ་གསུམ་བར་རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བླ་མ་མཆོད་པའི་བཀའ་ཁྲིད་བསྩལ་འདུག་པའི་ཚན་པ་ལྔ་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། འདི་ཡན་ཆོད་དུ། ད་རེས་ཀྱི་གསུང་ཆོས་གཙོ་བོ་བླ་མ་མཆོད་པའི་ཆོ་ག་ཟབ་ཁྲིད་ཀྱི་སྔོན་འགྲོའི་བཤད་པ་རྣམས་གྲུབ་པར་བགྱིས་ཏེ། ད་ནི་བླ་མ་མཆོད་པའི་ཆོ་ག་དངོས་གཞི་ལ་འཇུག་པར་བྱ་བ་དེ་ཡིན། བླ་མ་མཆོད་པའི་ཆོ་ག་ཤིན་ཏུ་གྲགས་ཆེན་འདི་ནི། ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐུ་འཕྲེང་བཞི་པ། པཎ་ཆེན་བློ་བཟང་ཆོས་ཀྱི་རྒྱལ་མཚན་གྱིས་མཛད་པ་ཞིག་ཡིན་ལ། ཁོང་ཉིད་དུས་རབས་བཅུ་དྲུག་པའི་མཇུག་ལ་བྱོན་པ་སྟེ། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་སྐུ་མྱ་ངན་ལས་འདས་ནས་ལོ་ངོ་བརྒྱ་དང་ང་གཅིག་གི་རྗེས་སུ་བྱོན་པ་ཞིག་ཡིན་ན་ཡང། རི་བོ་དགེ་ལུགས་པའི་བསྟན་པ་དར་འཕེལ་གྱི་ལོ་རྒྱུས་ཀྱི་ཁྲོད་དུ་གོ་བབ་ཤིན་ཏུ་གལ་ཆེན་ཡོད་པའི་སྐྱེས་མཆོག་ཅིག་ཡིན་ལ། དེ་ཡང་རང་ཅག་གི་ལོ་རྒྱུས་སུ། ལྷ་ལྡན་སྨོན་ལམ་ཆེན་མོའི་སྐབས། དབུས་ཀྱི་གདན་ས་གསུམ་གཙོ་བོར་བགྱིས་པའི་དགེ་བཤེས་དྲག་གྲས་དག་གིས་གྲྭ་སྐོར་དམ་བཅའ་འཇོག་པ་དང། དགེ་བཤེས་ཀྱི་ཨང་རིམ་བཞིན་བྱ་དགའ་གཟིགས་བཟོས་གནང་བའི་ཕྱག་སྲོལ་བཏོད་པ་དང། འཕྱོངས་རྒྱས་ནས་རྒྱལ་དབང་ལྔ་པ་ཆེན་མོ་རྒྱལ་དབང་སྐུ་འཕྲེང་བཞི་པའི་ཡང་སྲིད་དུ་ངོས་འཛིན་བྱས་ཏེ་གདན་སར་བཀོད་པ་སོགས། བྱས་རྗེས་བླ་ན་མ་མཆིས་པའི་དབང་གིས། ལོ་རྒྱུས་ཀྱིས་བརྗེད་དུ་མི་འཇུག་པའི་མི་སྣ་ཤིན་ཏུ་གལ་འགངས་ལྡན་པ་ཞིག་ཡིན། ཁོང་གིས་ལྗགས་རྩོམ་མཛད་པའི་བླ་མ་མཆོད་པའི་ཆོ་ག་དེ་ཉིད་ནི།

ཁྲིད་ཡིག་དང། ཉམས་ཡིག་རྒྱས་བསྡུས་སྣ་ཚོགས་ཤིག་ཡོད་པ་འདྲ་ན་ཡང། ཡོངས་འཛིན་ཡེ་ཤེས་རྒྱལ་མཚན་གྱིས་མཛད་པའི་བླ་མ་མཆོད་པའི་ཁྲིད་ཡིག་དེ་ནི། ཧ་ཅང་རྒྱས་བཤད་ཡིན་ཚོད་ལ། དེ་ཙམ་གྱིས་གནད་དུ་འཁེལ་བ་ཞིག་མ་བྱུང་བས་ཁྲིད་དེ་ཉིད་ཀྱི་སྟེང་ནས་འཆད་ཁྲིད་གནང་བའི་དབང་དུ་བཏང་ན། གཅིག་ནས་དུས་ཚོད་ཀྱིས་ལྕོགས་དཀའ་བ་དང། གཉིས་ནས། དེའི་ནང་དུ་ཁྱད་དུ་འཕགས་པའི་བློ་སྐྱེད་དེ་ཙམ་མེད་པའི་དབང་གིས།

ཅིག། ཡིན་པ་འདི་ཡིན་ཡིན་པ་འདི་རེད་ཟེར། ཡང་ཅིག་རྟགས་དེ་མ་འདེབས་བྱས་པ་ཡིན་ན་སྒོ་དེ་མ་དེ་རང་ཡོད་པ་རང་ཆ་ཞིག་ཡོད་མ་གཏོགས་ངས་འདི་ཡང་ཅིག་རྟགས་དེ་པའི་བླ་མའི་གསུང་ཟེར་བའི་ཚང་མ་ལ་འདི་རང་ཡང་ཅིག་མེད། མི་བསྟན་པའི་མི་བསྟན་པ་སྤྱིའི་འགྲོ་སྟངས་རོ་ཁོ་ཆང་འདེབས་དེ་བཞག་ཡ་ཡང་འདི་འདུག་ཟེར་འདྲ་བ་ཅིག་གསུང་བཟའ་ལོ་ལེ་མི་ད་ནི་ངས་ཞུས་དེ་ཡང་འདི་རེད། ནམ་རྒྱུན་ནས་བློར་འདི་ཆ་འདི་ཡོད་པ་ཡིན་ཟེར་ཡང་ན་སྒོ་ཁ་ནས་ཐོན་སོང་བ་རེད། ཡེ་ཤེས་རྒྱལ་མཚན་ཡིན། ཡོངས་འཛིན་ཡེ་ཤེས་རྒྱལ་མཚན་གྱི་གསུང། བསམ་གྱིས་མི་ཁྱབ་པ་ཞེས་ཡང་བསྐྱར་ཡོད་རེད་དེ། བཤད་པ་མ་གཅིག་ག་སོགས་པས། བཤད་པ་མང་པོ་འབྱམས་ཀླས་ནི་ཡོད་བསྡད་པ་གཅིག་ལ། དོགས་ལ་འདི་ནི་ཤེས་རབ་མེད་བསྡད་པ་སོགས་ཀྱི་སྐབས་རེ་སྐབས་རེ་ཡང་ཡོང་བསྡད་པ་ཞིག་མི་འདུག་ག། ལྷ་རིང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། སྔོན་ཆད་ལྕང་སྐྱ་རོལ་པའི་རྡོ་རྗེས། ཡོངས་འཛིན་ཡེ་ཤེས་རྒྱལ་མཚན་ལ། གཞུང་ཆེན་གྱི་དཀའ་གནད་ལས་འཕྲོས་པའི་དོགས་དྲི་ཁག་གསུམ་ཙམ་ཕུལ་བའི་ནང་གི་དྲི་བ་གལ་ཆེ་ཤོས་ཤིག་ནི། སྟོང་ཉིད་རྟོགས་པའི་གཟུང་རྣམ་ལྷར་ཇི་ལྟར་འཆར་ཚུལ་གྱི་སྐོར་ཡིན་ཞིང། ཡོངས་འཛིན་ཡེ་ཤེས་རྒྱལ་མཚན་གྱིས་དེ་ལ་བཀའ་ལན་གནང་སྐབས། གཞུང་མང་པོ་ཞིག་ལས་ལུང་འདྲེན་ཧ་ཅང་མང་པོ་གནང་ཡོད་ན་ཡང། ལུང་འདྲེན་དེ་དག་གནང་བའི་མཇུག་བསྡོམས་དེ། ཁོང་ཉིད་སྐུ་སྒེར་གྱི་བཞེད་ཚུལ་སྤྱི་སྡོམ་གནང་མ་ཐུབ་པའི་དབང་གིས་བཀའ་ལན་དེ་དག་ལྕང་སྐྱ་རིན་པོ་ཆེའི་ཕྱག་ཏུ་འབྱོར་དུས་དེ་ཙམ་གྱིས་མགུ་བ་མ་བྱུང་བའི་བཤད་ཚུལ་གདན་ས་ཁག་ཏུ་ཁྱབ་ཡོད་པ་སྟེ། གོང་ས་རྒྱལ་དབང་མཆོག་གིས་ཡོངས་འཛིན་ཡེ་ཤེས་རྒྱལ་མཚན་གྱི་གསུང་རྩོམ་སྤྱི་ལ་དགོངས་ཚུལ་ཞིག་གསུངས་པ་ནི། ཁོང་གི་གསུང་རྣམས་སུ། བཤད་པ་འབྱམས་སུ་ཀླས་པ་ལྟ་བུ་སྣང་ཡང། དཀའ་གནད་གཅིག་ཏུ་འདྲིལ་མ་ཐུབ་ནས་སིལ་ཐོར་གྱི་རྣམ་པར་གནས་པའི་ཚོར་སྣང་བྱུང་བར་གསུངས་པ་དང། དེ་ཡང་མགོན་པོ་མཆོག་གིས་ད་ཆ་ཡོངས་འཛིན་ཡེ་ཤེས་རྒྱལ་མཚན་གྱི་གསུང་རྩོམ་ཁག་ལ་གཟིགས་ཚེ་གསུངས་པ་སྟེ། རྒྱལ་དབང་མཆོག་སྐུ་སྒེར་ངོས་ནས་དྲང་པོ་དྲང་བཞག་གསུངས་པ་ཞིག་ཡིན་ན་ཡང། མི་རེ་རེ་ལ་དྲང་པོ་ངོས་འཛིན་བྱེད་སྟངས་དང། གང་ཞིག་དྲང་པོ་ཡིན་མིན་གྱི་ཚད་ལ་བཞེད་སྟངས་མི་འདྲ་བའི་དབང་གིས། མཐའ་གཅིག་ཏུ་ཁ་ཚོན་བཅད་ནས་གསུངས་ཐུབ་པའི་དོན་དག་ཅིག་མ་ཡིན་ཀྱང། ཁོང་གིས་རྒྱ་བོད་ཀྱི་མཁས་པ་སུ་ཞིག་གི་བརྩམས་ཆོས་གང་ཞིག་ལ་གཟིགས་པའི་སྐབས་སུ། ཐུགས་ལ་འཆར་སྣང་གང་ཞིག་བྱུང་བ་དེ་ཉིད་གཞི་ལ་བཞག་ནས་དཔྱད་བརྗོད་གནང་གི་ཡོད་པ་ལས། བླ་མ་བསམ་གྱིས་མི་ཁྱབ་པའི་གསུང་ཡིན་པ་རྒྱུ་མཚན་དུ་བྱེད་པ་ལྟ་བུའི་གསོག་གསོབ་ཀྱི་ལས་ལ་ནམ་ཡང་འཇུག་མི་རིགས་པར་གཟིགས་ཀྱི་ཡོད་པ་དང། ཁོང་གི་སློབ་འབངས་དང་གདུལ་བྱར་གྱུར་བ་ང་ཚོས་ཀྱང་བསྟན་བཅོས་གང་ཞིག་ལ་ཞིབ་ཏུ་བརྟག་དཔྱད་བགྱིས་ཏེ་ལེགས་ཉེས་ཤན་འབྱེད་བྱེད་གལ་ཆེ་བའི་གསུང་བསྐུལ་གནང་ཡོད། མགོན་པོ་མཆོག་གང་ཉིད་ཀྱིས་ནམ་སྤྱིར་རྒྱུན་གཏན་ནས་གསུང་གླེང་གནང་གི་ཡོད་པ་ལྟར། བླ་མའི་རྣལ་འབྱོར་དུ་གྲགས་པ་མང་པོ་ཞིག་ཡོད་པ་དེ་དག་ལ་རྒྱ་གར་གྱི་རྒྱུད་སྡེ་གཏོད་མཁན་གྱི་གྲུབ་ཆེན་དེ་དག་གིས་རྒྱུད་གང་ཞིག་གི་ལྷ་ཡི་བདག་བསྐྱེད་དེ་ཉིད་ཀྱིས་སྣོན་པ་མ་བཏབ་པ་ཡིན་ན། འཐུས་སྒོ་མ་ཚང་བ་ལྟ་བུ་ཆགས་ཀྱི་ཡོད་པ་སྟེ། མདོར་བསྡུས་ཏེ་ཚིག་གསུམ་གྱི་ལམ་ནས་སྤྱི་སྡོམ་བྱེད་པའི་དབང་དུ་བཏང་ན། བརྩམས་ཆོས་གང་ཞིག་ལ། བླ་མའི་རྣལ་འབྱོར་སོགས། མིང་གང་ཞིག་བཏགས་ཀྱང་མ་བཏགས་རུང། རྒྱུད་སྡེ་གང་ཞིག་ནས་བྱུང་བའི། ལྷ་གང་ཞིག་བསྒོམས་ཀྱང་མ་བསྒོམས་ཀྱང། བླ་མ་ལ། དད་གུས་རྩེ་གཅིག་པ་ཡོད་པ་དང། དེ་ལ་བརྟེན་ནས་བླ་མ་ལ། བློ་སྙིང་བྲང་གསུམ་གཏོད་ཐུབ་པ་ཞིག་བྱུང་ན། དེ་གས་ཆོག་པ་དང། དེ་ལྟ་བུའི་དད་གུས་རྩེ་གཅིག་པ་མེད་བཞིན་དུ་ལྷ་བསྒོམ་པ་དང། བླ་མའི་རྣལ་འབྱོར་ཉམས་སུ་ལེན་པ་སོགས་ཀྱི་ཕྱི་ལྟར་འདྲ་ཆགས་ཇི་ཙམ་གཉེར་ཀྱང་དོན་དངོས་སུ་རང་ལ་ཕན་ཐོགས་འབྱུང་མི་ཐུབ་པ་དེ་ནི། བོད་གསང་སྔགས་ཀྱི་ལུང་པ་ནས་གསང་སྔགས་ཉམས་ལེན་བྱེད་པར་འདོད་མཁན་དག་གིས་ངེས་པར་དུ་བསྒྲུབ་དགོས་པ་སྟེ། སྐབས་འདིར་བསྟན་པའི་ལམ་སྟོན་གཙོ་བོ་དེ་ཡིན།

ས་དེ་འདྲ་ཡིན་དུས་ཨ་ད་ཨ་འདྲ་དེ་གའི་ཨ་འདྲ་ཞུས་པ་ན་གཞི་བྱེས་གཅིག་ཨ་ད་འདུག་བྱས་ནས་བྱས་ཙང་ངས་ནམ་རྒྱུན་ཨ་འདྲ་བཤད་བསྡད་དེ་རེད། བླ་མའི་རྣལ་འབྱོར་ནང་ལོགས་ལ་ཡ་དེའི་ག་ས་ཅུག་དེ། གྲུབ་ཆེན་ཚོས། རྒྱ་གར་གྱི་གྲུབ་ཆེན་ཚོས། མ། གཏན་ལ་ཕབ་བྱས་པས་ལྷ་ཡི་རྣལ་འབྱོར་བདག་བསྐྱེད་སྦྱོར་བ། བདེ་གསང་འཇིགས་གསུམ་ག་ཡིན་ནི་དེ་བདག་བསྐྱེད། འོ་འདི་ནང་ལོགས་ལ་བླ་མའི་རྣལ་འབྱོར་གྱི་གནད་འགག་ཁྲིགས་སུ་ཚང་རེ་ཞིག་མཐོང། ད་བླ་མའི་རྣལ་འབྱོར་གང་ཞེ་ན་ཚུར། རྒྱུད་སྡེ་ཚོ། རྒྱུད་སྡེ་ནས་གསུངས་བྱས་པ་གྲུབ་ཆེན་ཚོས་གཏན་ལ་ཕབ་བྱས་པ་འདི་འདི་གང་ཚུར་རྣམ་པར་མ་བརྒྱབ་ན་ཡང་མ་ཚང་ངེས་པ་སོགས་ཀྱི་དུ་བ། ལྟ་བ་མདོ་དོན་ཡང་སྙིང་གང་ལྟར་བླ་མའི་རྣལ་འབྱོར་མིང་གང་བཏགས་ནས་མ་བཏགས་ནས་ལྷ་སུ་ཟེར་ཞིག་བསྒོམས་ནས་མ་བསྒོམས་ནས་གང་ལྟར་བླ་མ་ལ་ཡ་རྩེ་གཅིག་པའི་དད་པ་གཅིག་དང་དད་པ་དེའི་ཐོག་ནས་ཨེ་ནི་སྙིང་ཁུང་རུས་པའི་གཏིང་ནས་ད་བློ་སྙིང་བྲང་གསུམ་བླ་མ་ལ་གཏད་པ་ཞིག་ད་འདི་དགོས་ཡག་རེད་ཟེར་བ། དེ་བྱུང་བ་ཡིན་ན་ཆོ་ག་གང་བཏོན་ནས་བླ་མའི་རྣལ་འབྱོར་ཆགས་འགྲོ་ཞུ་རུ་ཆིག་འགྲོ་བ། ད་བ་ངས་འདི་བྱུང་བ་ཡང་འདི་དང་བླ་མ་མཆོད་པའི་ཆོ་ག་ཞེས་བྱ་བ་བཀའ་དྲིན་མཉམ་མེད་བླ་མ་དམ་པ་རྣམས་ཀྱི་ཞབས་ལ་ཕྱག་འཚལ་ཞིང་སྐྱབས་སུ་མཆིའོ་བརྩེ་བ་ཆེན་པོས་རྗེས་སུ་བཟུང་དུ་གསོལ། ད་ཇི་ལྟར་བཤད་པར་ཞུ་བ་ཟེར་འདུལ་བ་ལ་གང་ལ་བརྟེན་ནོ། གང་ལ་བསྟེན་ན་སྐུ་གསུམ་བདེ་བ་ཆེ་ཐུན་མོང་དངོས་གྲུབ་དང་བཅས། སྐད་ཅིག་ལ་སྩོལ་མཛད་འདོད་དགུའི་མཆོག་སྩོལ་ཡིད་བཞིན་ནོར་རྡོ་རྗེ་ཅན་ཞབས་པད་མོར་གུས་བཏུད་ནས་གུས་བཏུད་ཟེར་ལ་དེ་ཡན་ཆད་ཀྱི་མཆོད་བརྗོད་དེ་བྱས། ད་སྐབས་འདིར་མཆོད་པར་བརྗོད་པའི་ཡུལ་ལ་ཡང་གཅིག་གིས་ནི་ད་སྙིང་རྗེ་ཆེན་པོ་དང་གཅིག་སངས་རྒྱས་དང་ཡང་ན་དཀོན་པའི་མཆོག་གསུམ་དང་འོ་དེ་འདྲས་མི་གསུང་བ་ད་ཁ་ཐུག་དེ། བླ་མ་ལ་ཡང་གསུངས་པ་ཡིན་པར་བླ་མ་ལ་ཡང་གུས་པས་བཏུད་ཅིང། ད་མཆོད་པར་བརྗོད་པའི་ཡུལ་བླ་མ་བསྟེན། ད་བླ་མའི་ནང། ཞབས་ཀྱི་པད་མོར་སྐུ་ཡི་ཆ་དམའ་ཤོས་ཞབས་ཀྱི་པད་མོར་གུས་པས་བཏུད་ཀྱི་ཡོད། ཨ་ནི་གུས་པས་བཏུད་དགོས་ཡག་གི་རྒྱུ་མཚན་ནི་ག་རེ་ཟེར་བ་ཡིན་ན། དེ་དག་བླ་མ་གང་ལ་བསྟེན་ན། ཨ་ནི་དངོས་གནས་དྲང་གནས་ཀྱི་ཅིག་རྙེད་པར་དཀའ་བ། རང་ཡེ་ནས་ཅིག། སྐུ་གསུམ་གྱི་གོ་འཕང། དཔལ་ནི་བདེ་བ་ཆེན་པོའི་རོལ་པ། སྐུ་གསུམ་གྱི་གོ་འཕང་ཟེར་ལབ་ན་མདོ་སྔགས་ཐུན་མོང་ཡིན་པ་རེད། བདེ་བ་ཆེ་ཟེར་ལབ་ཡོང་དུས་ད། སྔགས། བླ་མེད་ཀྱི་ད་སྔགས་ཀྱི་ཨེ་ནི་ཁོ་ཟབ་རྒྱས་ཐོན་ཡོང་གི་ཡོད་རེད། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་འདི་འཇམ་དཔལ་ཕུན་ཚོགས་ལགས་ཀྱིས་མུ་མཐུད་ནས་བརྒྱུད་བསྒྲགས་གནང་གི་རེད། གསན་མཁན་རྣམ་པ་ཚོ། ད་ལྟ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་དེའི་ནང། ཀིརྟི་རིན་པོ་ཆེའི་མཛད་རྣམ་དང་འབྲེལ་བའི་རྩོམ་དེབ་ཞལ་བྱང་དུ། མི་ཚེ་གཅིག་ལ་སྐྱེ་བ་གསུམ་ཞེས་པའི། ལེ་ཚན་གོང་མའི་གཞུང་མཚམས། གཞིས་བཞུགས་བོད་མིའི་ངོ་རྒོལ། ཞེས་པའི་ཞུས་མཚམས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་གི་ཡིན། རྔ་པ་ཀིརྟི་དགོན་པ་ནི་སྐབས་དེའི་དྲག་གནོན་གཞི་རྩའི་དམིགས་འབེན་གཙོ་བོར་བཟུང་སྟེ་རྔ་པ་ཀིརྟི་དགོན་པ་ནི་དོན་དམ་པའི་བཙོན་ཁང་ཞིག་ཏུ་གྱུར་པ་རེད། གལ་སྲིད་རྒྱ་ནག་གཞུང་གིས་དྲག་གནོན་མ་བྱས་པར་ཞི་འཇམ་གྱི་ཐོག་ནས་གནས་ཚུལ་འཇགས་ཐབས་བྱེད་ཐུབ་ཡོད་ན་རྔ་པའི་གནས་སྟངས་འདི་ལྟ་བུའི་ཛ་དྲག་ཅན་དུ་འགྱུར་མི་སྲིད་ཀྱང་ཞི་འཇགས་ཡོང་ཐབས་གཏན་ནས་བྱས་མེད། དམར་དམག་རྒྱང་སྐྱོད་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་སོ་ལྔ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་སོ་དྲུག་དང་དམངས་གཙོའི་བཅོས་བསྒྱུར་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་རིག་གནས་གསར་བརྗེ་ཆེན་པོའི་ལས་འགུལ་དང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་ཧུའང་ཁྲིན་དོན་རྐྱེན་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བརྒྱད་བཅས་ཀྱི་དུས་འཁྲུག་སྔ་ཕྱིའི་སྐབས་རྔ་པ་མི་དམངས་ཀྱི་སེམས་ལ་བཟོད་མི་ཐུབ་པའི་རྨ་ཁ་བཟོས་ཡོད་པ་དེ་དག་ཐེངས་འདིར་གཏིང་ཇེ་ཟབ་ཏུ་བཏང་སོང། རྒྱལ་ཁབ་གཞན་དག་ཏུ་སྲིད་གཞུང་གིས་མི་དམངས་ཀྱི་ཕན་བདེ་གཞི་རྩར་བཞག་སྟེ་བྱ་བ་སྒྲུབ་ཀྱི་ཡོད། གལ་སྲིད་མང་ཚོགས་ཀྱིས་གཞུང་ལ་འདོད་བློ་མ་ཁེངས་པར་ངོ་རྒོལ་བྱུང་བའི་སྐབས་ངོ་རྒོལ་ལས་འགུལ་ནང་རྨས་སྐྱོན་ཕོག་པ་རྣམས་གཞུང་སྒེར་གྱི་སྨན་ཁང་ག་འདྲ་ཞིག་ཡིན་ཡང་ནད་པ་གཅིག་མཚུངས་ལྟར་སྨན་བཅོས་བྱས་ཏེ་སྲོག་སྐྱོབ་ཐབས་བྱ་དགོས་པ་མ་ཟད་གཞུང་གི་ཞི་བའི་ཁྲོམ་སྐོར་ནང། ཤི་རྨས་ཀྱི་གནས་ཚུལ་བྱུང་བའི་སྐབས་གུན་གསབ་གཞུང་ནས་སྤྲོད་དགོས་པས་མཚོན་སྤྱི་དམངས་ལ་འགན་ལེན་དགོས་ཀྱི་ཡོད། འོན་ཀྱང་ཨ་མདོ་རྔ་པར་རྒྱ་ནག་གཞུང་གི་ཉེན་རྟོག་པ་དང་དམག་མི་ཚོས་རྨས་མ་སྐྱོབ་རྒྱུ་ལས་ལྡོག་སྟེ་རྨས་མར་རྡུང་རྡེག་བཏང་སྟེ་གསོད་ཐབས་བྱེད་ཀྱི་ཡོད། རྒྱ་ནག་གཞུང་གི་དམག་མི་དང་ཉེན་རྟོག་པའི་ལག་ཏུ་ཤོར་བའི་རྨས་མ་ཚོ་ལས་མང་པོ་ཞིག་ཤི་འགྲོ་གི་ཡོད། རྒྱ་ནག་གཞུང་གིས་རྨས་མ་དེ་དག་གི་འདས་རྐྱེན་ཅི་ཡིན་ཤེས་ཀྱི་མེད་པ་མ་ཟད། ཤི་བོའི་ནང་མིར་རོ་ཐལ་མ་གཏོགས་སྤྲོད་ཀྱི་མེད། རྒྱ་ནག་གཞུང་གིས་མི་ཤི་བོའི་རོ་ཙམ་ཡང་མཐོང་བཅུག་གི་མེད་པ་ནི་འཛིན་བཟུང་བྱས་པའི་བོད་མི་དེ་དག་རྐྱེན་འདས་སུ་ཇི་ལྟར་སོང་བའི་གནས་ཚུལ་ངོ་མ་འགེབ་སྦས་བྱ་རྒྱུའི་ཆེད་དུ་རེད་ཟེར། གལ་སྲིད་ཕུང་པོ་ཕྱིར་ནང་མིར་སྤྲད་ཚེ་ཉེན་རྟོག་པ་དང་དམག་མིས་ཉེས་རྡུང་བཏང་སྟེ་བསད་པའི་དཔང་རྟགས་ཕྱི་གྱར་འགྲོ་ཉེན་ཡོད་པར་གཞིགས་ནས་ཡིན་པར་ངོས་འཛིན་བྱེད། རྒྱ་ནག་གཞུང་གི་བྱེད་སྟངས་ནོར་འཁྲུལ་ཅན་འདིས་བོད་མི་མང་ཚོགས་ཀྱི་སེམས་སུ་བཟོད་བསྲན་མི་ཐུབ་པའི་ན་ཚ་བཟོས་ཡོད། བོད་ནང་དོན་རྐྱེན་འདི་དག་བྱུང་སྐབས་ངས་ཀྱང། མི་གཞན་གཅིག་མཚུངས་ལྟར་གསར་འགྱུར་དང་དྲ་རྒྱའི་བརྒྱུད་ལམ་ནས་རྔ་པའི་གནས་ཚུལ་ཤེས་ཀྱི་ཡོད་པ་མ་གཏོགས། གསང་བའི་གནས་ཚུལ་ཡོང་ཁུངས་གང་ཡང་མེད། ངས་དགོན་པ་དང་མང་ཚོགས་ལ་ངོ་རྒོལ་མ་བྱེད་ཅེས་སློབ་གསོ་བྱེད་སྟངས་མི་ཤེས་པ་ཞིག་ཏུ་གྱུར་སོང། རྒྱུ་མཚན་ནི་གྲྭ་པ་དང་མང་ཚོགས་ཀྱིས་ཞི་བའི་ཁྲོམ་སྐོར་ཐེངས་དང་པོ་བྱེད་སྐབས་ནས་རྒྱ་ནག་གཞུང་གིས་ཞི་འཇགས་ཡོང་ཐབས་མ་བྱས་པར་དྲག་ཤུགས་ཁོ་ན་ལག་བསྟར་བྱས་ཏེ་དགོན་པ་དང་བོད་མི་མང་ཚོགས་རྣམས་ཚད་ལས་བརྒལ་བའི་དྲག་གནོན་འོག་ཚུད་ཡོད་པས། མུ་མཐུད་ངོ་རྒོལ་གཏན་ནས་ཡོང་མི་སྲིད་པ་ལྟ་བུའི་དམ་བསྒྲགས་འོག་ཏུ་ཡོད། སྐབས་འདིར། རྒྱ་དམག་གི་དྲག་ཤུགས་ཀྱི་འོག་ཏུ་གནས་ཏེ་ངོ་རྒོལ་བྱེད་ས་མེད་བཞིན་དུ་ངས་ཁོ་ཚོར་ངོ་རྒོལ་མ་བྱེད་ཅེས་བཤད་དགོས་པའི་གཞི་རྩ་གང་ཡང་མེད། གནས་ཚུལ་འདི་རིགས་རྔ་པ་ཁུལ་རྐྱང་པ་མ་ཡིན་པར་བོད་ཀྱི་ས་ཁུལ་ཡོངས་རྫོགས་སུ་བྱུང་ཡོད། སྤྱི་ལོ་ཉིས་སྟོང་བརྒྱད་ལོའི་ཟླ་བ་བཞི་པའི་ཚེས་དྲུག་ཉིན་རྒྱལ་བ་རིན་པོ་ཆེས་བོད་ནང་གི་ཛ་དྲག་གནས་སྟངས་ཐོག་ཡོངས་ཁྱབ་ཀྱི་གསུང་འཕྲིན་ཞིག་སྩལ་ཏེ་རྒྱལ་སྤྱིའི་སྤྱི་ཚོགས་ནས་བོད་ཀྱི་ཛ་དྲག་གནས་སྟངས་ལ་དོ་སྣང་དང། འཛམ་གླིང་རྒྱལ་ཁབ་ཁག་གི་དབུ་ཁྲིད་རྣམ་པས་རྒྱ་ནག་གཞུང་ལ་གནོན་ཤུགས་སྤྲད་དེ་རྒྱ་ནག་གཞུང་གིས་བོད་མིའི་ཐོག་དྲག་གནོན་བྱེད་བཞིན་པ་མཚམས་འཇོག་ཡོང་ཐབས་གནང་བཞིན་པར་བོད་མི་ཚོས་མཐུན་འགྱུར་ཞུ་དགོས་པའི་འབོད་སྐུལ་གནང་ཡོད། དེ་མཚུངས་སུ་རྒྱལ་བ་རིན་པོ་ཆེས་བོད་མི་ཚོར་བོད་མི་དམངས་ཀྱི་འཐབ་རྩོད་ནི་རྒྱ་ནག་གཞུང་གི་ནོར་འཁྲུལ་ཅན་གྱི་སྲིད་ཇུས་དང་དབང་འཛིན་གྱི་མི་སྣ་ཉུང་ཤས་ཤིག་གི་བྱ་སྤྱོད་ལ་དམིགས་པ་ལས་རྒྱ་ནག་མི་དམངས་ལ་དམིགས་པའི་ངོ་རྒོལ་ཞིག་མིན་པས་བོད་མི་ཚོས་རྒྱ་རིགས་མི་དམངས་ལ་གནོད་པའི་ལས་ཀ་བརྩམ་མི་རུང་བ་དང་འཚེ་མེད་ཞི་བའི་ཐབས་ལམ་རྒྱུན་སྐྱོང་དགོས་པའི་གཞེན་སྐུལ་ཡང་མཛད་ཡོད། གསན་མཁན་རྣམ་པ་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་དཔེ་དེབ་སྐྱེད་ཚལ་ཞེས་པའི་ཆུ་སྐྱེལ་ལེ་ཚན་བརྒྱུད་བསྒྲགས་ཞུ་བཞིན་དུ་ཡོད། གཉིས་པ། རྔ་བའི་རང་ལུས་མེར་བསྲེགས་ཀྱི་དོན་རྐྱེན། སྤྱི་ལོ་ཉིས་སྟོང་བཅུ་མེད་དགུ་ལོའི་བོད་ཀྱི་ལོ་གསར་ནི། ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་ལྔ་ལ་འཁེལ་ཡོད། སྔར་སྲོལ་ལྟར་ན་བོད་ཀྱི་ལོ་གསར་གྱི་རྗེས་སུ་རྔ་བ་རྫོང་གི་དགོན་ཁག་སོ་སོ་ནས་ཆོ་འཕྲུལ་སྨོན་ལམ་ཆེན་མོ་འཚོགས་ཀྱི་ཡོད། ཡིན་ན་ཡང་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་བདུན་ཉིན་རྒྱ་ནག་གཞུང་གིས་གློ་བུར་དུ་རྔ་བ་ཀིརྟི་དགོན་པའི་སྨོན་ལམ་འཚོགས་མི་ཆོག་པའི་བཀའ་བཏང་འདུག་དེར་བརྟེན་གྲྭ་པ་སྟོང་ཕྲག་ལྷག་འདུས་ཏེ་རྒྱ་ནག་གཞུང་གིས་ཆོས་ལུགས་ཀྱི་ལས་དོན་ལ་བཀག་འགོག་བྱས་པར་ཞི་བའི་ངོ་རྒོལ་བྱས་འདུག་ཉིན་དེའི་ཕྱི་དྲོར་རྔ་བ་ཀིརྟི་དགོན་པའི་དུས་འཁོར་གྲྭ་ཚང་གི་གྲྭ་པ་བཀྲ་བྷེ་ལག་ཏུ་རྒྱལ་བ་རིན་པོ་ཆེའི་སྐུ་པར་དང་བོད་ཀྱི་རྒྱལ་དར་བཟུང་སྟེ་སྐད་འབོད་བྱེད་བཞིན་དགོན་པ་ནས་རྔ་བ་རྫོང་ཐོག་ཏུ་བསྐྱོད་དེ་སོ་སོའི་ལུས་ལ་ས་སྣུམ་བཤོས་ནས་རང་ལུས་མེར་སྲེག་བཏང་འདུག་སྐབས་དེར་རྒྱ་ནག་གཞུང་གི་སྤྱི་བདེ་མི་སྣ་དང་དྲག་ཆས་ཉེན་རྟོག་པས་བཀྲ་བྷེའི་ལུས་སྟེང་དུ་འབར་བཞིན་པའི་མེ་གསོད་ཐབས་མི་བྱེད་པར། ལུས་ཧྲིལ་པོར་མེ་འབར་བཞིན་པའི་བཀྲ་བྷེ་ལ་ཁ་གཏད་དེ་མེ་མདའ་བསྟུད་མར་གསུམ་འཕངས་པས་བཀྲ་བྷེ་ས་ལ་འགྱེལ་བ་དང་བཀྲ་བྷེའི་ལུས་སྟེང་གི་མེ་བསད་དེ་དམག་མིའི་རླངས་འཁོར་ནང་བླུགས་ནས་འཁྱེར་འདུག་སྐབས་དེར་བཀྲ་བྷེ་རང་ལོ་ཉི་ཤུ་རྩ་བདུན་ཡིན། ང་ཚོས་ད་ལྟའི་བར་དུ་ཁོ་སྲོག་ཐར་བྱུང་བའི་གནས་ཚུལ་ཙམ་ལས། ཞིབ་ཆ་གང་ཡང་ཤེས་རྟོགས་མ་བྱུང། རྒྱ་ནག་གཞུང་གིས་གནས་ཚུལ་ཡོང་སའི་བརྒྱུད་ལམ་ལ་བཀག་སྡོམ་དོ་ནན་བྱེད་ཀྱི་ཡོད་པས། རྔ་བར་རང་ལུས་མེར་བསྲེགས་བྱུང་ནས་དུས་ཚོད་གང་ཙམ་སོང་ཟིན་པའི་རྗེས་སུ་མ་གཏོགས་ངས་གནས་ཚུལ་དེ་ཤེས་རྟོགས་མ་བྱུང། སྐབས་དེར་རྒྱ་ནག་གཞུང་གིས་རྔ་བར་དམ་བསྒྲགས་ཤུགས་ཆེན་བྱེད་བཞིན་ཡོད་སྟབས་གནས་ཚུལ་ཛ་དྲག་པོ་ཞིག་ཡོང་ངེས་རེད་སྙམ་པའི་སེམས་འཚབ་བྱུང། ལག་ཏུ་མེ་མདའ་བཟུང་བའི་དྲག་པོའི་དཔུང་དམག་དང་ལག་པར་མཚོན་ཆ་གང་ཡང་མེད་པའི་མང་ཚོགས་དཀྱུས་མའི་བར་གདོང་ཐུག་བྱུང་ཚེ་ཕམ་གྱོང་ཡོངས་རྫོགས་བོད་མིའི་ཐོག་ཡོང་རྒྱུ་ཡིན་པ་གཏན་འཁེལ་ཡིན་དུས་སྐབས་དེ་དག་ཏུ་སེམས་ནང་དངངས་འཚབ་དང་འཇིགས་སྣང་ཡོང་གི་འདུག། སྐད་ཆ་བཤད་པའི་གོ་སྐབས་ཤིག་རག་ན་རྒྱ་ནག་གཞུང་ལ་དེ་འདྲ་མ་བྱེད་ཅེས་ཤོད་དགོས་བསམས་ཀྱང་སྐད་ཆ་བཤད་པའི་གོ་སྐབས་གཏན་ནས་མེད། རྔ་བ་ཀིརྟི་དགོན་པའི་མཐའ་ཡོངས་རྫོགས་དམག་གིས་བསྐོར་ཏེ་བཙོན་ཁང་ལྟ་བུར་གྱུར་ཡོད་པ་མ་ཟད་དགོན་པའི་ནང་གི་གྲྭ་པ་རྣམས་ཁག་བཞིར་བགོས་ཏེ་རྒྱལ་གཅེས་ཆོས་གཅེས་ཀྱི་སློབ་གསོ་ཞིག་བཙན་གྱིས་སྤྲོད་བཞིན་ཡོད། གྲྭ་ཤག་མང་ཆེ་བའི་ནང་གསང་སྤྱོད་མེད་པས་གྲྭ་པ་རྣམས་ཆབ་གསང་གཏོང་བར་ཕྱི་ལོགས་སུ་མ་འགྲོ་ཀ་མེད་ཡིན་དུས་ཉིན་ཞིག་གྲྭ་པ་ཞིག་ཕྱི་ལོགས་སུ་གསང་སྤྱོད་ལ་ཕྱིན་པ་དམག་མི་ཚོས་དོན་མེད་འཛིན་བཟུང་གིས་ཉེས་རྡུང་ཆེན་པོ་བཏང་འདུག་དེ་དུས་ཉེ་འཁོར་གྱི་གྲྭ་པ་ཚོས་ཁོ་གསང་སྤྱོད་ལ་སོང་བ་མ་གཏོགས་གནས་ཚུལ་གཞན་གང་ཡང་མེད་ཉེས་རྡུང་མ་གཏོང་རོགས་ཞེས་ཞུ་བ་འཐེན་པའི་སྐབས། དམག་མི་རྣམས་ཀྱིས་དེར་ཡོད་པའི་གྲྭ་པ་ཚང་མར་སྡེབ་གཅིག་ཏུ་ཉེས་རྡུང་ཚད་མེད་བཏང་བ་མ་ཟད། གྲྭ་པ་ཞིག་གི་རྒྱབ་ལ་དམག་མིས་ཚད་འཇལ་གཞུས་ཏེ་གྲྭ་པ་དེ་རྒྱུན་རིང་པོར་སྨན་ཁང་དུ་སྡོད་དགོས་བྱུང་འདུག་མི་སུ་འདྲ་ཞིག་ལ་མཚོན་ན་ཡང་གནས་སྟངས་འདི་འདྲ་བའི་རིགས་ནི་བཟོད་བསྲན་བྱེད་དཀའ་བ་ཞིག་ཡིན། བཀྲ་བྷེ་ཡིས་རང་ལུས་མེར་བསྲེགས་བཏང་བའི་ལོ་གཉིས་ཀྱི་རྗེས་ཏེ་ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བ་གསུམ་པའི་ཚེས་བཅུ་དྲུག་ཉིན་རྔ་བ་ཀིརྟི་དགོན་པའི་གྲྭ་པ་ཞིག་གིས་རང་ལུས་མེ་བསྲེགས་བཏང། ཁོའི་མིང་ལ་ཕུན་ཚོགས་ཟེར་བ་རང་ལོ་ཉི་ཤུ་དང་སྐྱེས་ཡུལ་རྔ་བ་རྫོང་རྨེའུ་རུ་མ་ཡུལ་ཚོ་ནས་ཡིན། ཁོས་རྔ་བ་ཀིརྟི་དགོན་པའི་ཉེ་འགྲམ་གྱི་བོད་མིའི་མགྲོན་ཁང་ཞིག་གི་མདུན་དུ་གཟན་ཤམ་ཡོངས་ལ་ས་སྣུམ་བཤོས་ཏེ་སྐུ་ལུས་ལ་མེ་སྤར་ཡོད། རྒྱ་ནག་གཞུང་གི་སྤྱི་བདེ་མི་སྣ་དང་དྲག་ཆས་ཉེན་རྟོག་པ་བཅུ་ཕྲག་དུ་མ་དེར་རྒྱུགས་ཏེ་ཕུན་ཚོགས་ཀྱི་ལུས་ཕུང་ནས་འབར་བཞིན་པའི་མེ་བསད་པ་དང་མཉམ་དུ་ཁོ་ལ་དབྱུག་པས་གཅར་རྡུང་བྱས་འདུག་པས་དགོན་པའི་གྲྭ་པ་དང་ས་གནས་མང་ཚོགས་ཉེན་ཁར་འཛེམ་མེད་ཀྱིས་རྒྱུགས་ནས་ཚིག་གཟུགས་ཐོག་ཉེས་རྡུང་ཚབས་ཆེན་ཕོག་པའི་ཕུན་ཚོགས་དགོན་པའི་ནང་འཁྱེར་ཐུབ་པ་བྱུང་འདུག།

དབང་འཛིན་པ་རྣམས་ཀྱིས་བཟོས་པ་རེད། རྔ་བའི་རང་ལུས་མེར་སྲེག་དོན་རྐྱེན་བྱུང་མ་ཐག་པའི་སྐབས་དེར་རྔ་བ་ཁུལ་ཁོ་ན་མ་གཏོགས་བོད་ཀྱི་ས་ཁུལ་གཞན་དག་ཏུ་རང་ལུས་མེར་སྲེག་གི་དོན་རྐྱེན་ད་དུང་བྱུང་མེད། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བ་བཞི་པའི་ཚེས་བཅུ་གསུམ་ཉིན་ངས་ཡིག་ངག་གཉིས་ཐོག་ནས་རྒྱ་ནག་གཞུང་གིས་བོད་རྒྱ་འབྲེལ་མོལ་བརྒྱུད་ཉིན་རེ་བཞིན་ཛ་དྲག་ཏུ་འགྲོ་བཞིན་པའི་བོད་ཀྱི་གནད་དོན་སེལ་ཐབས་བྱེད་དགོས་པའི་རེ་སྐུལ་ཞུས་པ་ཡིན། ཕྱི་ཟླ་བཞི་པའི་ཚེས་བཅོ་ལྔ་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཡོངས་ཁྱབ་གསུང་འཕྲིན་ཞིག་སྩལ་ཏེ་རྔ་བ་ཀིརྟི་དགོན་པའི་གནས་སྟངས་ལ་ཐུགས་འཚབ་ཡོད་སྐོར་གསལ་སྟོན་གནང་བ་དང་སྦྲགས་རྒྱ་ནག་གཞུང་གི་འགོ་ཁྲིད་ཚོས་དངོས་ཐོག་བདེན་འཚོལ་གྱི་བྱེད་ཐབས་སྤྱད་དེ་རྣམ་དཔྱོད་ལྡན་པ་དང་བློ་གདེང་ཡོད་པའི་ཐོག་ནས་བོད་མི་དམངས་ཀྱི་དཀའ་སྡུག་ངོ་མ་སེལ་དགོས་པ་དང་མུ་མཐུད་དྲག་གནོན་བྱེད་པར་མཚམས་འཇོག་བྱ་དགོས་པའི་འབོད་སྐུལ་གནང་སོང། ཡིན་ན་ཡང་རྒྱ་ནག་གཞུང་གི་འགོ་ཁྲིད་ཚོས་རྒྱལ་བ་རིན་པོ་ཆེའི་འབོད་སྐུལ་དང་རྒྱལ་སྤྱིའི་གནོན་ཤུགས་ལ་ལྟོས་མེད་ཀྱིས་མུ་མཐུད་ལག་ན་གོ་མཚོན་ཁབ་རྩེ་ཙམ་ཡང་མེད་པའི་སེར་སྐྱ་མང་ཚོགས་ཀྱི་ཐོག་དྲག་གནོན་བྱས་སྟབས་རང་ལུས་མེར་སྲེག་གི་ངོ་རྒོལ་ལམ་སང་བོད་ས་ཡོངས་ལ་ཁྱབ་སྟེ་དུས་ད་ལྟའི་བར་དུ་བོད་མི་སེར་སྐྱ་བརྒྱད་ཅུ་ལྷག་གིས་རང་ལུས་མེར་སྲེག་བཏང་འདུག། བཟོད་བསྲན་དཀའ་བའི་གནས་སྟངས་འདི་ལྟ་བུའི་འོག་ཏུ་ཡིན་ན་ཡང་གྲྭ་པ་ཚོས་ང་ཚོས་འཁོན་ལན་གཏན་ནས་སློག་གི་མིན། ང་ཚོས་འཚེ་མེད་ཞི་བའི་དམ་བཅའ་རྒྱུན་སྐྱོང་བྱེད་ཀྱི་ཡིན། ཁོ་ཚོས་རྡུང་བསམ་ན་རྡུང་དུ་ཆུག་ཞེས་བརྗོད་བཞིན་དམག་མི་ཚོའི་མདུན་དུ་ས་ལ་བསྡད་ནས་ཉེས་རྡུང་བཟས་ཡོད། འདི་ལྟ་བུའི་གནས་ཚུལ་ཐེངས་མང་པོ་བྱུང་ཡོད། སྤྱིར་ན་ཉེན་རྟོག་པས་མི་སུ་ཞིག་འཛིན་བཟུང་བྱེད་དགོས་བྱུང་ན་དེར་ཁྲིམས་ལུགས་ཀྱི་བྱ་རིམ་བརྒྱུད་དགོས་པ་དང། འདྲི་རྩད་བྱེད་དགོས་ཀྱི་ཡོད་ན་ཡང། ཁྲིམས་ལུགས་གཞིར་བཟུང་འདྲི་རྩད་བྱེད་དགོས་ཀྱི་ཡོད། འོན་ཀྱང་རྒྱ་ནག་གཞུང་གི་ཉེན་རྟོག་པས་བོད་མི་འཛིན་བཟུང་དང་འདྲི་རྩད་བྱེད་པའི་སྐབས་རང་སྣང་གང་དྲན་གྱིས་འཛིན་བཟུང་དང་ཉེས་རྡུང་གཏོང་རྐྱང་བྱེད་པ་མ་གཏོགས་ཁྲིམས་ལུགས་དང་མཐུན་པའི་སྒོ་ནས་ལས་ཀ་གཏན་ནས་བྱེད་ཀྱི་མེད། རྒྱ་ནག་གཞུང་གི་དམག་མི་དང་ཉེན་རྟོག་པས་བོད་མི་ཞིག་འཛིན་བཟུང་དང་གཅར་རྡུང་བྱེད་སྐབས་མི་དེ་ནད་གཅོང་བཟོ་ཨེ་ཐུབ་ལ་གཙོ་བོར་འབད་ཀྱི་ཡོད། དབྱུག་པའི་སྟེང་ལ་གཟེར་མ་བརྡབས་ཏེ་བུད་མེད་ཚོར་ཉེས་རྡུང་བཏང་བའི་རྐྱེན་གྱིས་བུད་མེད་མང་པོ་ཞིག་གི་ཀླད་པ་ལ་སྐྱོན་བྱས་ཡོད། མདོར་ན་རྒྱ་མིས་རང་གི་གང་བསམ་པ་དང་གང་དྲན་པ་མ་གཏོགས་རྒྱ་ནག་གི་རྩ་ཁྲིམས་དང་ཁྲིམས་ཀྱི་ལམ་སྲོལ་ལ་བརྩི་སྲུང་བྱེད་དགོས་པའི་བསམ་བློ་དང་གོམས་གཤིས་གཉིས་ཀ་མེད། སྐབས་དེའི་རྒྱ་ནག་གཞུང་གི་དམག་མི་རྣམས་དགོན་པའི་གྲྭ་ཤག་ཁག་ཏུ་འཛུལ་ཏེ་སྒོར་མོ་སོགས་རྒྱུ་ནོར་བཙན་འཕྲོག་དང་རྐུ་འཁྱེར་བྱེད་ཀྱི་ཡོད་པ་མ་ཟད་ཐ་ན་ཟས་ལག་ཚུན་ཆད་ཁྱེར་འགྲོ་བའི་ཆེད་དུ་སླེབས་ཡོད། ངའི་བསམ་པར། སྐབས་དེར་གྲྭ་ཤག་ནང་དུ་འཛུལ་མཁན་དེ་ཚོ་ལ་དམག་ཆས་གཡོགས་པ་མ་གཏོགས་དམག་མི་ངོ་མ་ཨེ་ཡིན་སྙམ་པའི་དོགས་པ་ཡང་ཡོང་གི་འདུག་གང་ཡིན་ཟེར་ན་དམག་མི་ངོ་མ་ཞིག་ཡིན་ཚེ་རྒྱལ་ཁབ་ཚང་མའི་དམག་མི་ཚོས་ཁྲིམས་ལུགས་ལ་བརྩི་སྲུང་བྱེད་དགོས་ངེས་ཡིན། འོན་ཀྱང་དགོན་པའི་ནང་རྒྱུགས་ཡོང་བའི་དམག་ཆས་གྱོན་མཁན་འདི་ཚོ་སྨྱོན་པ་སྤྲང་འཁྱམས་ལྟ་བུ་ཤ་སྟག་མ་གཏོགས་ཐ་ན་མི་དཀྱུས་མའི་ཀུན་སྤྱོད་ཙམ་ཡང་མེད་མཁན་ཤ་སྟག་ཡིན་ཚོད་འདུག། གསན་མཁན་རྣམ་པ་ཚོ། ཐེངས་འདིའི་གསུང་རྩོམ་དེ་གར་བཞག་ནས་ལེ་ཚན་ཕྱི་མར་དགོངས་བརྗོད་ནས

ལས་རིམ་དེ་བཞིན་ལྷུན་གྲུབ་ཚེ་རིང་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།